དཔེ་ཅིག་ད་དང་དེ་དང་ཨོ་མ་ལ་དོ་སོ་པེ་ད་དང་དེ་སུ་འདྲ་གི་མི་འདུག་ག་རེ་ཟེར་ན་ད་ཅིག་གཞུང་དེ་ཞོར་བ་དང་ཅིག་དོགས་གཅོད་བྱེད་སྟངས་ཡིན་ན་རེད་ཡང་ན་པེ་ལོ་རྒྱག་སྟངས་ཡིན་ན་འདྲ་གང་ཅི་ཐོར་དེ་སུ་འདྲ་གི་བ་མ་རེད་དེ

ཨན་མི་འདུག་དེ་ག་ལ་ལ་རིག་པའི་བར་གྲུ་ཆད་དང་ཨན་ཅིག་ཐག་པི་ནི་བ་ཅིག་གི་མང་པོ་ཅིག་ཞེ་ན་འགྲོ་ཡ་ཡོང་མེད་དུས་ག་ད་ལུང་ཅིག་དྲང་དེ་ག་ལ་ད་ཅིག་ག་ས་ན་ད་ཅིག་མི་མཁས་པའི་ལུང་བསྟན་རེ་བྱ་ཡོད་མེད་བསམ་རེ་བཏང་མི་འདུག་གཞན་ཞེ་དྲག་ཞེ་དྲག་བྱས་མེད་དེ་ག་ཡོང་གི་རེད་དང་པོ་འགོ་འཛུགས་དུས་ག་ལ་འཛུགས་གི་ད་འཇིགས་པའི་གཞི་དེ་ལྟ་དེ་ནི་མ་ལས་ག་ནི་ག་ལས་མ་བདག་གིས་བདག་གི་མཛོད་ཀྱི་ནང་ལོགས་ལས་ད་མཛོད་ནི་དང་པོར་ཅི་མ་ག་ལ་གང་བསམ་ཅི་གླེང་ཡོད་དུས་གང་ཨ་ཞེ་ནས་མཛོད་ཀྱི་གྲོགས་ཀྱི་ཁ་ཡ་བྱུང་དགོས་ཡོད་ས་རེད་ད་མཛོད་ཁོ་རང་བྱུང་ངས་ཅི་ཞིག་བཏང་ཨ་འདི་ནང་ལ་ཡག་མ་ཅིག་བསྐྲུན་ཡོད་དུས་གང་ཡང་དབུ་མ་འདོགས་སོ་ཞེ་དྲག་ཞེ་དྲག་ཡང་ཅིག་པས་ཅིག་ད་འདི་ཅིག་གི་ང་ཚོ་མོ་སོ་ད་ཅིག་གྱམ་སྐོར་ཅིག་མི་འདུག་ཞེ་དྲག་ཞེ་དྲག་ཆགས་རྒྱུ་མེད་དེ་གིན་ཟེར་རོ་ཞེས་ད་སོ་སོའི་དོན་འཁྲུལ་ཞིག་རྣ་བར་གཞག་དགོས་ཡོད་ས་རེད་ཨ་ནང་ལོགས་ཚར་འདུག་གང་ཨ་ཅིག་གི་མ་མ་ལས་དུས་ཨ་མཛོད་ཀྱི་གྲོགས་ཀྱི་ཁ་ཡ་བྱུང་ཡོད་རེད་ཟེར་གྱི་འདུག

ཡ་ད་འདུག་ཟེར་བྱ་ཨོ་ད་ད་རྒྱ་གར་སྐད་དུ་ཨ་བྷི་དྷརྨ་ད་ནི་དེ་རེད་བ་དང་ཚོས་གི་ད་ཅིག་མཚན་དོན་དང་འགྱུར་ཕྱག་གཉིས་ཏེ་རྒྱ་གར་སྐད་དུ་ཟེར་དུས་སྒང་རྒྱ་གར་སྐད་དེ་སྐད་རིགས་ཆེན་པོ་བཞི་ནང་གི་ལེགས་སྦྱར་སྐད་བྱས་ཨ་ད་ཨ་བྷི་དྷརྨ་ཀོ་ཤ་ཀཱ་རི་ཀཱ་ཟེར་དུས་སྒང་ལ་ད་དེ་ལེགས་སྦྱར་སྐད་དང་དེ་རེད་བ་ད་སྐད་རིགས་བཞི་ནང་གི་ལེགས་སྦྱར་སྐད་བྱས་ད་ཨ་བྷི་ཞེས་པའི་སྐབས་སུ་ག་རེ་རེ་ནི་མངོན་པ་བྱས། དྷརྨ་ཞེས་ཟེར་དུས་སྒང་ལ་ཆོས་བྱས། ཀོ་ཤ། ཞེས་ཟེར་དུས་སྒང་ལ་མཛོད་ཡིན་པ་ཀཱ་རི་ཀཱ་ནི་ཚིག་ལེའུར་བྱས་པ་འོག་ཏུ་ཟིན་ཟིན་རེད། ད་དེ་སྐད་རིགས་ཆེན་པོ་བཞི་ནས་ལེགས་སྦྱར་སྐད་སྨོས་དགོས་པ་དེ་དགོས་པའི་རྒྱུ་མཚན་མང་པོ་བྱུང་གི་འདུག་བ། ད་ང་ཚོ་ད་ཅིག་བསྟན་བཅོས་གང་དང་གང་གི་ཚུར་འགྱུར་ཁ་སང་དང་པོ་ག་རེ་ཟེར་ན་ལེགས་སྦྱར་སྐད་སྨོས་དགོས་ཡ་དེ་སྐད་རིགས་ཆེན་པོ་བཞི་ནས་ལེགས་སྦྱར་སྐད་དེ་ད་ནི་དཔེ་ཅིག་དམིགས་བསལ་གྱི་ད་ཅིག་ཁྱད་ཆོས་ཡོད་རེད། ག་རེ་ཟེར་ན་རྒྱུད་ལ་བྱིན་རླབས་འཇུག་པ་དང་ག་རེ་ཟེར་ན་སྐད་ལ་བག་ཆགས་འཇོག་པའི་ཁྱད་པར་ཡོད་རེད་དེ་གསུངས་རེད་ད་དེ་ཚོ་ཞུ་མི་དགོས་བྱས་ད་རྒྱུད་ལ་བྱིན་རླབས་འཇུག་སྟངས་ད་ག་ནང་བཞིན་སྐད་ལ་བག་ཆགས་འཇོག་སྟངས་དེ་ཚོ་ཁྱེད་རང་ཚོ་ད་ཅིག་ཐ་སྙད་རེད་ད་རིག་གནས་དང་དེ་ཚོ་སྦྱངས་དུས་སྒང་ལ་དཔེ་ཅིག་དཔེ་ཅིག་མང་པོ་གོ་མྱོང་ཡོད་ཀྱི་རེད་དེ་ཚོ་བྱས་ད་དེ་ཆོས་མངོན་པའི་མཛོད་ཟེར་ཆོས་མངོན་པ་དེ་ག་རེ་བཞག་པ་དང་ག་རེ་ཟེར་ན་ཞུ་ཡིན་པ་ཆོས་མངོན་པ་དེ་མངོན་པ་སྡེ་བདུན་པོ་དེ་བཞག་པ་རེད།

ལ་ཧོར་ལེ་བའི་དགྲ་བཅོམ་པ་བདུན་ཚན་ཕྱག་ན་ལེའི་རེད་དེ་བདུན་གྱིས་ཕར་མཛད་བཞག་པའི་གཞུང་ཕྱག་དེར་མ་བཅོམ་ལྡན་འདས་གསུངས་པ་མ་རེད་འདི་མི་འདྲ་བ་བྱུང་གོ་རེད་ད་མཛོད་རྩ་བ་ཁོ་རང་ནང་ལ་འདུག་ཨ། དེ་ཕྱིར་འདི་ནི་སྟོན་པས་གསུངས་སོ། དེ་ཕྱིར་རང་མ་ཁོ་རང་སྡོད་པ་རེད། ལོ། ཟེར་དུས་སྒང་ལ་ལུགས་མིན་གྱི་དེ་ལ་མ་རངས་པའི་ཚིག་ཡང་ན་ག་རེ་ཟེར་ཟུར་ཟའི་ཚིག་མི་དགོས་པ་ཨོ་ཏུ་ཟེར་རེད། ད་ཆོས་མངོན་པ་ཟེར་དུས་སྒང་ལ། མངོན་པ་སྡེ་བདུན་པོ་དེ་བཞག། ད་མཛོད་ཟེར་དུས་སྒང་ལ། མངོན་པ་སྡེ་བདུན་པོ་དེ་དག་གི་མཛོད་རེད། ད་དེ་སྐབས་སུ་བ་ང་རང་ཚོ་གཅིག་སློབ་དཔོན་དབྱིག་གཉེན་མཛད་བཞག་པའི་མཛོད་དེ་རེད་བ་རྩ་བ་དེ། ད་དེ་བས་གཅིག་མཛོད་ཡིན་སྟངས་དེ་ལ་ཁ་སང་ཞུས་པ་ནང་བཞིན། ཨན་གཅིག་གིས་མངོན་པ་སྡེ་བདུན་པོའི་དོན་གཅེས་གཅེས་པོ། ད་དོན་སྙིང་པོ། དོན་ད་གཅིག་ག་རེ་ཟེར་ན་ད་གཅིག་ཚུགས་པས་གཅིག་སྙིང་པོ་རི་ཚུགས་རུ་སོད་ཅིག་ཨན་དེ་ནང་ལ་ཕར་བསྟན་བཞག་པ་ཡིན་ཚང་དེ་ལ་ག་རེ་ཟེར་ན། མངོན་པ་སྡེ་བདུན་གྱི་མཛོད་རེད། མངོན་པ་སྡེ་བདུན་པོའི་དོན་གཅེས་གཅེས་པོ་རྣམས་ཁོ་ན་ལ་བསྡུས་བཞག་པ་ཡིན་ཙང་ཁོ་ལ་མཛོད་ཞེས་པའི་ཐ་སྙད་སྦྱར་རེད། དཔེར་ན་ང་རང་ཚོའི་གི་ཅ་ལག་མེ་ལས་ད་ནི་དངོས་པོ་གལ་ཆེ་བོ་དེ་འདྲའི་གཅིག་བླུགས་སའི་དར་གཅིག་གིས་གང་བས་ན་རང་བླུགས་སའི་དར་གཅིག་དར་གཅིག་གི་གནས་དེ་ལ་ག་རེ་ཟེར་ན་མཛོད་མཛོད་ཁང་ཟེར་གྱི་པར་སྐུ་འདྲ་བོ་ཞིག་རེད་དེ་གཅིག་དེ་རེད་དེ་ག་རེ་ཟེར་དེ་འགྲེལ་པ་རྒྱག་སྟངས་གཅིག་མཛོད་འགྲེལ་པ་རྒྱག་སྟངས་གཅིག། གཉིས་པ་འགྲེལ་པ་རྒྱག་སྟངས་ད་འདི་དཔེ་ག་རེ་བྱ་བ་ཟེར་ན་རལ་གྲི་གང་ན་རལ་གྲི་གང་ན་གནས་པའི་ཤུབས་དེ་ལ། རལ་གྲི་ཤུབས་ཟེར་གྱི་རེད་བ་ཤུབས་ཟེར་ན་རལ་གྲི་བླུགས་ས་ད་འདི་རེད་བ། ག་སོང་ང་སོང་ད། གྲི་ཤུབས་ཟེར་གྱི་རེད་བ། ཨོ་འདི་རེད། འདི་གསུང་སྟངས་གཅིག་འདི་རེད་ད་ཡང། མཛོད་ཟེར་གསུང་སྟངས་གཅིག་ལ་ག་རེ་རེད། མཛོད་ཁོ་རང་གང་ལས་བྱུང་གཞི་དེ་ག་རེ་རེད་ཟེར་ན་མངོན་པ་སྡེ་བདུན་པོ་རེད། མངོན་པ་མཛོད་ཁོ་རང་གི་ད་བའི་བཤད་བྱའི་རྩ་བའི་མདོ་ཟེར་ཇེ་རག་མའོ་ཅན་བཤད་བྱའི་རྩ་བའི་མདོ་ལྟ་བུ་ཞིག་བཞག་ཕྱག་མདོ་བཅུ་གནས་འདི་གསུངས་པའི་མདོ་ཆགས་བསྡད་འདུག་བ་ཨ་མཛོད་ཁོ་རང་ཁུངས་གཏུགས་ཟེར་རབ་འདི་མངོན་པ་སྡེ་བདུན་གཏུགས་དགོས་རེད་བ། དེ་ཡིན་ཙང་ད་མཛོད་གང་ལས་བྱུང་ཡོད་ད་ཅིག་མཛོད་ཁོ་རང་ན་དེ་ཡང་གི་མན་ངག་གི་ཤེས་རྟོགས་གང་ལས་བྱུང་གཞི་དེ་མངོན་པ་སྡེ་བདུན་པོ་རེད་དེ་ལས་ཚུར་བྱུང་བའི་ཆ་ནས་དེ་ལ་ག་རེ་རེད་མཛོད་ལབ་པ་རེད་ཞེས་དཔེར་ན་རལ་གྲི་གང་ལས་བྱུང་བའི་ཤུབས་དེ་ལ་ག་རེ་རེ་རལ་གྲི་ཤུབས་ཟིག་རེད། རལ་གྲི་མར་འདོན་སའི་ཤུབས་བྱེད་པ་རེད་བ་དེ་ལ་ག་རེ་རེ་རལ་གྲི་ཤུབས་ཟེར་གྱི་རེད་སྲིད་དོ་ང་ད་ག་རེ་རེ་མཛོད་ཟེར་བའི་འགྲེལ་པ་རྒྱག་སྟངས་གཉིས་ཡོང་སོང་དེ་གཉིས་ཀ་གཅིག་བསམ་སྟངས་སུ་ཡོད་བསྡད་མཁན་ཞིག་རེད་འོ་ལེ་དེ་ལེགས་རེད་དེ་བྱས་ད་ཚིག་ལེའུར་བྱས་པ་ཟེར་ཡ་དེ་ག་ཟེར་མངོན་པ་མཛོད་རྩ་བ་ཁོ་རང་གི་གཞུང་དེ་ནི་ཚིག་ལྷུག་མ་ཡིན་པ་ཚིགས་བཅད་མ་ཡིན་ཙང་ག་རེ་རེད་ཚིག་ལེའུར་བྱས་པ་དེ་རེད། ད་འདི་བམ་གྲངས་བཤད་གི་མི་འདུག་ཨ་བམ་གྲངས་བཤད་མེད་པ་བྱས་དེ་ཡིན་ཚེ་ག་སང་མཚན་དོན་ད་ཅིག་སྐོར་དེ་བྱས་ད་འཇམ་དཔལ་གཞོན་ནུར་གྱུར་པ་ལ་ཕྱག་འཚལ་ལོ་ཟེར་དེ་ཁོ་འགྱུར་ཕྱག་རེད་ད་འགྱུར་ཕྱག་དེ་སྔོན་གྱི་ད་ཅིག་ལོ་པཎ་རྣམས་ཀྱི་སྐད་ཡིག་ཨ་ཅིག་ད་མ་སོང་ད་སྔོན་གྱི་ད་ཅིག་ལོ་པཎ་རྣམས་ཀྱིས་གཏན་ལ་ཕབ་ནས་ད་ཅིག་ཕྱིས་འབྱུང་ད་ཅིག་རྒྱ་གར་གྱི་གཞུང་ད་ཅིག་སྡེ་སྣོད་གང་དང་གང་བོད་ལ་ཕར་བསྒྱུར་དུས་སྒང་ལ། སྡེ་སྣོད་དེ་དང་དེའི་བརྗོད་བྱ་དང་མཐུན་པའི་སྒོ་དེ་ནས་ཨ་འགྱུར་ཕྱག་མཛད་དགོས་རེད། ད་ང་ཚོ་མོ་གསུམ་འདི་བྱས་ཞེས་ད་ཁྲིམས་རིགས་བཟོས་ནས་ང་ཚོ་མོ་གསུམ་ད་ང་གཏན་འབེབས་བྱས་ཞེས་རེད་བཀས་བཅད་ཟེར་དུས་སྒང་ལ་ཁྲིམས་བཅད་པའི་སྐད་ཅིག་རེད་པ། དེ་བྱས་ཙང་ད་ཕྱིས་འབྱུང་གི་ད་བོད་ཀྱི་ད་ལོ་ཙཱ་བ་རྣམས་ཚུར་བསྒྱུར་ཡོང་དུས་སྒང་ལ། མངོན་པའི་སྡེ་སྣོད་ཀྱི་ད་ཅིག། བརྗོད་བྱ། མངོན་པའི་སྡེ་སྣོད་ཕར་བསྒྱུར་ཡོང་དུས་སྒང་དེ་དང་མཐུན་པའི་འགྱུར་ཕྱག་མཛད། གཅིག་དེའི་བརྗོད་བྱ་དེ་མཐུན་པའི་འགྱུར་ཕྱག་མཛད། ཨ་ནི་ག་རེ་ཟེར་ན་མདོ་སྡེའི་སྡེ་སྣོད་ཕར་བསྒྱུར་ཡོང་དུས་སྒང་དེ་དང་དེ་དང་དེའི་བརྗོད་བྱ་དེ་མཐུན་པའི་འགྱུར་ཕྱག་མཛད། དེ་ག་ནང་བཞིན། འདུལ་བའི་སྡེ་སྣོད་ཕར་བསྒྱུར་ཡོང་དུས་སྒང་ལ། དེའི་བརྗོད་བྱ་དེ་མཐུན་པའི་འགྱུར་ཕྱག་མཛད། དང་ཐུགས་སུ་རེད། ད་འདི་ག་ནས་ཞུས་ཡིན་པ། དེ་ཡང། ད་ག་ཟེ་མ་ཡིན་པར་ཡང་བཀོད་ཅིང་འདྲ་བ་ཆེ་བོ་ཡོད་དེ་གན་རྒྱ་རེ་བྱ། ཐུགས་རྗེ་ཆེ། ད་འགྱུར་ཕྱག་མཚན་དོན་དང་འགྱུར་ཕྱག་གཉིས་དེ་ག་ཚང་ཞིང་རོ་སོ་རུ་དྲན་སོ་སོ་ཞེས་དང་དེ་ཅི་ད་ད་ད་དེ་རྩ་བ་རང་གི་བྱེད་ད་ད་ད་མཆིམས་འཇམ་པའི་དབྱངས་ཁོང་རང་གི་ད་ད་འགྲེལ་པ་རང་གི་དབུ་དེ་དེ་ནས་མར་བཙུགས་འགྲོ་བ་རྒྱ་གར་སྐད་དུ་ཨ་བྷི་དྷརྨ་ཀོ་ཤ་ཀ་རི་ཀ་ཨ་ནི་ཀྲི་ཏི་ཟེར་ན་ད་ཀྲ་ཏི་ཟེར་ན་ཀློག་སྟངས་གཉིས་ཡོང་འགྲོ་བ་ཀྲ་ཏི་ཨམ་བི་བཀའ་བླང། ཨམ་བི། བཀའ་གསང། ཨམ་བི། ཨམ་བི། ཨ་ལམ་ཀ་ར་ན་མ་བི་ཀའི་དུ། ད་ང་ཚོ་ལེགས་སྦྱར་སྐད་རྒྱུན་འདྲིས་ཤིག་མེད་ཙང་ཀློག་ཡག་ཁོ་དཀའ་ལས་ཁག་པོ་དོན་དག་ཁོ་ཚོ་ཕར་གོ་ཞིག་བྱ་བྱ། འོ་དེ་ད་འདི་ཇི་ལྟར་གང་དང་ཡང་གང་གི་འདི་དོན་དག་གཅིག་པོ་རེད་པ་ད་ཆོས་མངོན་པ་མཛོད་ཀྱི་ད། ཚིག་ལེའུར་བྱས་པའི་འགྲེལ་པ། པྲ་ཏི་པྲ་ཏི་འམ་པ་ཏི་སེ་ཏི་ག་རེ་འབྲས་བུའི་སྐད་ཅིག་རེད། ཨམ་བི་སི་དོང་ལ་ད་འདིར་བ་ངོམས་པ། ཨམ་བི་སི་ནི་ངོམས་པ་གང་གོ་སོང་ཨམ་བི་སི་དོང་ངོམས་པ་ངོམས་པ་ཅེས། ཨ་ལང་སི་དོང་ལ་རྒྱན།

ད་འགྱུར་ཕྱག་དེ་ལ་འཕགས་པ་འཇམ་དཔལ་གཞོན་ནུར་གྱུར་པ་ལ་ཕྱག་གཅིག་པུ་རེ་དོ་བ་དེ་གཅིག་པུ་བྱས། ད་དེ་ནས་མར་མཆོད་བརྗོད་རེད་ད་མཆིམས་འཇམ་པའི་དབྱངས་ཁོ་རང་གིས་དེ་འདྲ་བའི་ད་མཆིམས་མཛོད་ཀྱི་འགྲེལ་པ་མཛད་པ་ལ་ཨ་ནི་མཆོད་བརྗོད་ཀྱི་གཞུང་གཅིག་དགོས་པོ་ཡིན་ཙང་དེ་ནས་མར་མཆོད་བརྗོད་དང་རྩོམ་པར་དམ་བཅའི་གཞུང་རིམ་པ་བཞིན་དུ་ཡོང་དགོས་ཟེར། ཤེས་བྱ་ཀུན་ལ་རྣམ་ཀུན་མཁྱེན་པའི་ཡེ་ཤེས་རྒྱས་ཀྱང་ཨ་ནི་གཅིག་གི་བདག་གི་རྣམ་པ་ཀུན་མ་གཟིགས། ཐུགས་རྗེ་ཆེ་གྱུར་འགྲོ་ལ་ཨ་ནི་ཅིག་གི་ཐུགས་རྗེའི་གཞན་དབང་གྱུར་ཀྱང། འགའ་ལ་ཡང་ཆགས་པར་མ་གྱུར་ལགས། བདེ་བའི་འབྱུང་གནས་གཞན་དོན་སྒྲུབ་ལ་བརྩོན་པར་གྱུར་ཀྱང་ཁྱོད་ཉིད་རྟག་ཏུ་མི་གཡོ་བཞུགས། སྣ་ཚོགས་གསུང་གིས་འགྲོ་རྣམས་ཆོས་མངོན་དྲི་མེད་ལ་སྦྱོར་ཐུབ་པ་དེ་ལ་ཕྱག་འཚལ་ལོ། ད་འདི། བཅོམ་ལྡན་འདས་ཀྱིས་ད་ཅིག། འདི་ཡིན་ཟེར། ད་དང་པོ་ག་ས་ན། མཁྱེན་པའི་ཡེ་ཤེས་མངའ་བའི་སྒོ་ནས་མཆོད་པར་བརྗོད་པ། གཉིས་པ་དེ་ལ་བརྩེ་བའི་ཡེ་ཤེས་མངའ་བའི་སྒོ་ནས་མཆོད་པར་བརྗོད་པ། གསུམ་པ་དེ་ལ་ག་ས་ན། བདེ་བའི་འབྱུང་གནས་ད་གཞན་དོན་སྒྲུབ་ཟེར་གཏོང་བ་ལ་གཙོ་བོ་པ། གཞན་གྱི་དོན་ཕུན་སུམ་ཚོགས་པ་སྒྲུབ་པའི་སྒོ་ནས་ཕལ་ཆེར་བསྟོད་གོ་བས་ཟེར། ད་གསུམ་པོ་དེ་བཞི་པོ་དེ་ག་ས་སྣ་ཚོགས་གསུང་གིས་འགྲོ་རྣམས་ཟེར་དོང་ལ་འགྲོ་བ་རྣམས་ཀྱི་དང་དོན་གཅིག་གི་གསུང་གི་སྒོ་ནས་མཛད་པའི་སྒོ་ནས་མཆོད་དགོས་ཟེར་བ་ད་འདི་ཡང་ག་ས་ན་ང་ཚོ་སུམ་རྟགས་བྱས་ན་མི་མཐུན་པའི་རྒྱན་གསུང་རེད་དོ། ཤེས་བྱ་ཀུན་ལ་རྣམ་ཀུན་མཁྱེན་པའི་ཡེ་ཤེས་ཐུགས་རྒྱས་པ་ཡོད་རེད་དེ་ཡིན་ནའང་བདག་གི་རྣམ་པ་ཀུན་གཟིགས་ཀྱི་མ་རེད། ད་ཤེས་བྱ་མཐའ་དག་ཨན་ཅིག་ལག་མཐིལ་དུ་སྐྱུ་རུ་ར་བཞིན་དུ་མངོན་སུམ་དུ་གཟིགས་པའི་ཡེ་ཤེས་རྒྱུད་ལ་མངའ་བསྡད་རེད། ཡིན་ནའང་ག་རེ་གཟིགས་བ་མ་རེད་གང་ཟག་བདག་གཟིགས་བ་མ་རེད་གང་ཟག་བདག་ཅིག་མེད་པ་རྟོགས་པ་ཞིག་རེད་མ་གཏོགས་དེ་ཡོད་པ་གཟིགས་བ་མ་རེད་བ་ད་དེ་ག་མི་མཐུན་པའི་རྒྱན་དུ་ཆགས་འདུག་བ་བདག་གི་རྣམ་པ་ཀུན་མ་གཟིགས་ཟེར་དང་བ་རང་ཆོས་ཐམས་ཅད་ཨན་ཅིག་གིས་ལག་མཐིལ་སྐྱུ་རུ་ར་བཞིན་དུ་མངོན་སུམ་དུ་གཟིགས་བ་རེད་དེ་གང་ཟག་གི་བདག་དང་ཆོས་ཀྱི་བདག་ཟེར་དེ་རྡུལ་ཙམ་ཡང་གཟིགས་བ་མ་རེད་ཨོ་དེ་རེད་དེ་མི་མཐུན་པའི་རྒྱན་སོགས་འགྲོ་འདུག་བ། ཐུགས་རྗེ་ཆེ་གྱུར་འགྲོ་ལ་ཐུགས་རྗེའི་གཞན་དབང་གྱུར་ཀྱང། ཨན་ཅིག་ག་རེ་ཟེར་ན། འགའ་ལ་ཡང་ཆགས་པར་མ་གྱུར་ལ་ཅི་དང། ཨན་ཅིག་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས

ད་ཆགས་པ་དང་སྙིང་རྗེ་གཉིས་གཅིག་འདྲ་བོ་དམིགས་རྣམ་དེ་ཚོ་འདྲ་བོ་འདྲ་བོ་ཡོང་གི་འདུག་བ་ཅིག་ཡུལ་ཡིད་དུ་འོང་བ་དམིགས་པ་གཅིག་པུ་ཡིན་པ་དེ་ལ་དམིགས་ནས་ད་ག་རེ་རེད་བེ་ཅིག་བ་ཅིག་ག་སེམས་ཐག་ཉེ་བའི་རང་བཞིན་ཅིག་གཅིག་པུ་ཡོང་གི་འདུག་བ་དེ་ཡིན་ཙང་སྙིང་རྗེ་ལ་སྐབས་རེ་སྐབས་རེ་ཆགས་པ་ཡིན་མིན་བརྟག་པ་ཡོད་རེད་ཡིན་ནའང་སྙིང་རྗེ་ཆགས་པ་ཡིན་སྲིད་ཀྱི་མ་རེད་བ་ཆགས་པ་དང་སྙིང་རྗེ་གཉིས་ཀྱི་ཁྱད་པར་དེ་ལ་ཁ་སང་ང་ཚོ་ཅིག་ཉི་མ་ཞུས་ཡིན་དྲན་སོང་གང་དང་ཡང་ཐར་ལམ་གསལ་བྱེད་སྒང་ལ་ཡོད་རེད། ཨན་ཁ་ཅིག་ད་ཅིག་ཨ་དགྲ་བཅོམ་པའི་རྒྱུད་ལ་ཅིག་ཆགས་པ་ཡོད་ཡོད་མ་རེད་དེ་སྙིང་རྗེ་ས་སྙིང་རྗེ་དང་ཆགས་པ་གཉིས་ཁ་ཅིག་གཅིག་པ་རེད་ལབ་བྱས་ད་རང་ལུགས་ཀར་སྙིང་རྗེ་དང་ཆགས་པ་གཉིས་རྣམ་པ་ཀུན་ཏུ་མི་མཚུངས་པའི་ཕྱིར་ཟེར་ཁ་སང་རྣམ་པ་དང་འཛིན་སྟངས་ག་ནས་ཀྱང་མི་མཚུངས་པའི་ཕྱིར་ཟེར་ད་དེ་ག་དུ་ཡོད་རེད་ཁ་སང་ད་ཅིང་ཞི་བའི་སྐབས་སུ་རྣམ་པ་མཚུངས་པོ་མ་རེད་ད་ག་ནང་བཞིན་འཛིན་སྟངས་མཚུངས་པོ་མ་རེད་ད་ག་ནང་བཞིན་རྒྱུ་འདོད་ཆགས་དང་མཚུངས་མ་རེད་ལབ་བཞིན་རེད་ད་དུ་ཞུས་མ་གོ་ཅི་ལྟར་བྱས། ད་བདེ་བའི་འབྱུང་གནས་གཞན་དོན་སྒྲུབ་ལ་བརྩོན་པར་གྱུར་ཀྱང་ཁྱོད་ཉིད་རྟག་ཏུ་མི་གཡོ་ཞེས། ད་སྡེ་བའི་འབྱུང་གནས། སེམས་ཅན་ཐམས་ཅད་ལ་ཨང་གཅིག་ཕར་གཞན་དོན་སྒྲུབ་ཡག་དུས་རྟག་ཏུ་བརྩོན་པ་ཞིག་རེད་དེ་ཡིན་ནའང་རྟག་ཏུ་མི་གཡོ་བ་རེད་ད་ང་ཚོ་འདྲ་ཞིག་ཡིན་ན་ཅིག། ཕར་ཅིག། ཀུན་དགའ་ཅིག་ཅིག་ད་དེ་ཟིག་མ་རེད་ད། མཉམ་བཞག།

ཅིག་སོ་སོ་གང་ནུས་ཀྱིས་ཅིག་རེད་དེ་དེ་ཡང་ཡང་ཅིག་ས་ས་རེད་འདི་ག་ཅིག་རེད་བ་དེ་ལས་ཡར་ལངས་ན་ཚར་རེད་བ་ད་ད་པེ་ཅིག་ཆ་ཚང་པེ་ཅིག་སྐྱེས་སླེབས་འདུག་བ་འདོད་ཆགས་ཞེ་སྡང་ཆ་ཚང་སྐྱེས་སླེབས་ཉེས་པ་ག་ཚང་ནས་ག་རིང་ནས་ཡོང་གི་འདུག་བ་དེ་མ་རེད་གསུང་གི་ཟེར་ད་དེ་དུས་རྟག་ཏུ་སེམས་ཅན་གྱི་འགྲོ་བ་ལ་མཉམ་པར་བཞག་བཞིན་པ་ཡིན་ཏེ་དེའི་ངང་དུ་ནས་ཡང་སེམས་ཅན་གྱི་དོན་འབད་མེད་ལྷུན་གྲུབ་བྱེད་ཐུབ་པ་དེ་བསྟན་གྱི་ཡོད་རེད་ད་དེ་མཉམ་རྗེས་ངོ་བོ་གཅིག་ཏུ་སོང་བ་དེ་སྣ་ཚོགས་གསུང་གིས་འགྲོ་རྣམས་ཆོས་མངོན་དྲི་མེད་ལ་སྦྱོར་ཐུབ་པ་དེ་ལ་ཕྱག་འཚལ་ལོ་ཟེར་ད་དེ་མ་གོ་ཡག་ཅིག་མི་འདུག་བ་ད་བཅོམ་ལྡན་འདས་ཀྱི་གསུང་གི་འོད་ཟེར་གྱིས་འགྲོ་བ་རྣམས་ཅིག་ཚིམ་པར་བྱེད་གོ་བར་སྣ་ཚོགས་གསུང་གིས་འགྲོ་རྣམས་ཆོས་མངོན་དྲི་མེད་ལ་སྦྱོར་ཆོས་མངོན་པ་དང་འདི་གཙོ་བོ་ཆོས་མངོན་པ་འདི་གཙོ་བོ་ག་རེ་ཟེར་ན་དྲི་མེད་ཟེར་དུས་ང་ལ་ཆོས་མངོན་པའི་ནང་དང་སྤྱིར་ན་ཆོས་མངོན་པ་དེ་མངོན་པ་དེ་ལ་ག་རེ་ཟེར་ན་གཅིག་གིས་གསུམ་ཡོང་གི་རེད། དེའི་བར་ཁ་སང་བརྡར་བཏགས་པའི་བརྡར་སྤྱི་དང་བརྡར་བཏགས་པའི་ཆོས་དཀོན་མཆོག་དང། དང་འདི་ལ། ཆོས་མངོན་ཤེས་རབ་དྲི་མེད་རྗེས་འབྲང་བཅས་ཟེར་བ་ལ་ཆོས་མངོན་པ་དེ་ལ་དྲི་མ་མེད་པའི་ཕྱིར་ཆོས་མངོན་པ་ཅིག་བརྡར་བཏགས་པའི་ཆོས་མངོན་པ་ཅིག་གཞུང་མངོན་པ་ཅིག་དང་འདི་དང་མངོན་པ་མི་འདྲ་བ་གསུམ་ཡོང་བ་རེད་ད་ན་ཅིག་དྲི་མེད་ཀྱི་དང་ཅིག་ཆོས་མངོན་པ་ཅིག་དེ་ག་ནང་བཞིན་བརྡར་བཏགས་པའི་ཆོས་མངོན་པ་ཅིག་དེ་ག་ནང་བཞིན་གཞུང་མངོན་པ་ཅིག་ད་འདི་ནས་དངོས་མེད་ན་གཙོ་བོ་ག་རེ་རེད་ཟེར་ན་དྲི་མེད་མངོན་པ་དེ་རེད། འདི་མ་གཏོགས་པའི་བརྡར་བཏགས་པའི་མངོན་པ་འདི་གཙོ་བོ་ཞྭ་གོ་བ་མ་གཞུང་མངོན་པ་འདི་གཙོ་བོ་ཞྭ་གོ་བ་མ་གཞུང་མངོན་པ་འདི་མངོན་པ་ཕལ་པ་རང་རེད་བ་ནམ་རྒྱུན་ང་ཚོས་ཤེར་ཕྱིན་གྱི་གཞུང་དེ་ལ་ག་རེ་ཟེར་ན་ཤེར་ཕྱིན་ཟེར་བའི་ཐ་སྙད་བཏགས་པ་ཤེར་ཕྱིན་ཕལ་པར་སྦྱར་བ་གཞུང་ལམ་དག་ལ་དེ་སྒྲ་ཡིན་ཟེར་ཆོག་ཨ། གཞུང་དང་ལམ་ལ་ཤེར་ཕྱིན་གྱི་ད་མིང་གིས་ཕར་བཏགས་པ་རེད་ཤེར་ཕྱིན་མཚན་ཉིད་པ་མ་རེད་ཟེར་རྐང་པ་གཅིག་ཡོད་བ་དང་སློབ་དཔོན་ཕྱོགས་གླང་གི་འདི་ནང་བཞིན་གྱི་རེད་ད་འདིའི་མངོན་པ་འདི་གཙོ་བོ་དྲི་མེད་མངོན་པ་འདི་རེད་དྲི་མེད་མངོན་པ་ཟེར་ན་ཟག་མེད་འཕགས་ལམ། ད་ཅིག་འཕགས་པའི་རྒྱུད་ཀྱི་ཕར་མཉམ་གཞག་ཡེ་ཤེས་དེ་ཚོ་ག་རེ་ཆོས་མངོན་པ་དྲི་མེད་ངོ། དེ་ལ་ཕར་སྦྱོར་བཅོམ་ལྡན་འདས་ཀྱི་གསུང་གིས་ཨ། འགྲོ་བ་རྣམས་ལ་ཟག་མེད་ཕར་ཅིག་དྲི་མེད་ཆོས་མངོན་པ་ཟག་མེད་ཕར་སྦྱོར་ཐུབ་ཀྱི་རེད། དེ་འདྲའི་སྦྱོར་ཐུབ་མཁན་གྱི་ཐུབ་པ་དེ་ལ་ཕྱག་འཚལ་ལོ་གསུངས་སོ། སངས་རྒྱས་གསུང་རབ་རྒྱ་མཚོ་ཆེ་ད་དེ་མར་རྩོམ་པ་དམ་བཅའ་ཡིན་ཟེར་རྩོམ་པ་དམ་བཅའ་བ་དང་རྩོམ་དགོས་པའི་དགོས་པ། སངས་རྒྱས་གསུང་རབ་རྒྱ་མཚོ་ཆེ་ཐར་པའི་རིན་ཆེན་གླིང། བགྲོད་གྲུ། ཆོས་མངོན་ཉིད་ཡིན་དེའི་ཕྱིར་འདི་བཤད་པ་ལ་དགའ་བ་སྐྱེས། ད་འདི་ག་ཟེར་ན། སངས་རྒྱས་བཅོམ་ལྡན་འདས་ཀྱི་ད་ཅིག་གསུང་རབ་འདི་རྒྱ་མཚོ་ལྟ་བུ་ཞིག་རེད་རྒྱ་མཚོའི་གཟུགས་སུ་བཀོད་བཤད་དོ། བཅོམ་ལྡན་འདས་ཀྱི་གསུང་རབ་འདི་ག་རྒྱ་མཚོའི་གཟུགས་སུ་བཀོད། ཨ་ནི་རྒྱ་མཚོ་དེ་ལ་ཕར་བགྲོད་པ་ལ་ག་རེ་དགོས་རེད་ཟེར་ན། རྒྱ་མཚོ་དེ་ནང་ལ་ཕར་བགྲོད་པ་ཐར་པའི་རིན་ཆེན་གླིང་ལ་འགྲོ་ཡག་གྲུ་གྲུ་ཞིག་དགོས་རེད་པ། དེ་འདྲའི་གསུང་རབ་རྒྱ་མཚོ་ལ་ཕར་འགྲོ་ཡག་གྲུ་དེ་ཆོས་མངོན་པ་དེ་རེད། འདི་ན་ང་ཚོ་ཆོས་མངོན་པའི་གཞུང་ལ་ཡག་པོ་སྦྱང་ཐུབ་པ་ཡིན་ན་བཅོམ་ལྡན་འདས་ཀྱི་གསུང་རབ་རྒྱ་མཚོ་ལྟ་བུ་དེ་ལ་ཕར་རང་བཞིན་ཕར་འཇུག་ཐུབ་རེད། ད་ང་ཚོ་ཆོས་མངོན་པའི་འགྲོ་སྟངས་འདི་ཡག་པོ་མ་ཤེས་པ་ཡིན་ན། བཅོམ་ལྡན་འདས་ཀྱི་གསུང་རབ་ལ་ཕར་འཇུག་བྱས་ནས། ད་དཔེ་ཆུ་འགྲམ་ལྟ་བུ་རེད་དེ་ཨ་རེ་ཆུ་འགྲམ་ལྟ་བུ་ཕར་བརྒལ་དགའ་ཟེར་རེད་བྱས་ཚུལ་སུ་ཡོང་ཟེར་ཡང་ཕར་བརྒལ་ཙམ་མ་གཏོགས་པའི་རྒྱ་མཚོའི་མཐའ་དེ་ཕར་བརྒལ་ཐུབ་པ་མ་རེད་གསུངས་བས་ད་ད་བཅོམ་ལྡན་འདས་ཀྱི་ད་གཞི་ལམ་འབྲས་བུའི་རྣམ་གཞག་ད་གཅིག། ལྷག་པར་དུ་ད་གཞིའི་རྣམ་གཞག་རྒྱས་ཤོས་རེད་དེ་མངོན་པའི་ནང་ཡོང་གི་འདུག་མངོན་པ་འོག་མ་དང་མངོན་པ། ད་གཅིག་གོང་མའི་ནང་མངོན་པ་འོག་མ་དང་གོང་མ་གཉིས་ནང་ཡོང་གི་འདུག་བ་བྱས་ཙང་ད། བཅོམ་ལྡན་འདས་ཀྱི་གསུང་རབ་རྒྱ་མཚོ་ལྟ་བུ་རེད་དེ་ལས་ཕར་བརྒལ་བ་ལ་བརྒལ་བརྒལ་ཡག་གི་ད་གཅིག་གྲུ་ལྟ་བུ་ཞིག་དགོས་པ་གྲུ་འདི་ག་རེ་ཟེར་ན་ཆོས་མངོན་པ་དེ་རེད་དེ་འདྲའི་དཔེ་བྱད་ཀྱི་བཅོམ་ལྡན་འདས་ཀྱི་གསུང་རབ་ལ་ཕར་འཇུག་ཡག་གི་གྲུ་ལྟ་བུའི་ཆོས་མངོན་པ་འདི་ཕར་འཆད་པ་ལ་ང་དཔེ་སེམས་ལ་འདི་དགའ་བ་ཆེན་པོ་སྐྱེ་གི་འདུག་འདི་གསུང་དགོས་ཟེར་ཆོས་མངོན་དེ་ཉིད་ཡིན་པ་ག་ཟེར་ན་ཆོས་མངོན་ཉིད་ཡིན་དེའི་ཕྱིར། དེ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་དེ་འཆད་པ་ལ་དགའ་བ་སྐྱེས་སོ། ཨཱ། མཆིམས་འཇམ་པའི་དབྱངས་ཁོ་རང་དེ་འདྲ་བའི་གཞུང་ཕར་འཆད་པ་ལ་དགའ་བ། ལྷག་པར་སྐྱེ་གི་འདུག་གསུང་དགོས་ཟེར། ད་དེ་ག་ཟེར་ན་ཁོ་རང་གི་རྩོམ་པའི་ད་ཅིག་དེ་ཡིན་ཟེར། དེ་ནས་གང་ཕྱིར་དེ་ནི་མཁས་རྣམས་ཀྱིས་རྣམ་གྲངས་དུ་མས་བཤད་ཟིན་མོད་གཞུང་དང་ཉུང་བའི་རྟོགས་སླ་རྣམས་རྟོགས་སླའི་ཕྱིར་ན་བདག་གིས་ཞེས་བདག་གིས་བཤད་དགོས་པའི་དགོས་པ་དེ་ཤེས་བྱའི་ཆོས་ཀྱི་ད་ཅིག་གི་གནད་འགག་དེ་དོན་ཅི་རེད། བཅོམ་ལྡན་འདས་ཀྱི་གསུང་རབ་ལ་རྒྱ་མཚོར་ཕར་འཇུག་ཡག་གི་གྲུ་གཟིངས་ལྟ་བུ་ཡི་རེད། གནད་འགག་འདི་བཤད་དགོས་ཡ་དགོས་པའི་རྒྱུ་མཚན་ག་རེ་ཟེར་ན་གང་ཕྱིར་དེ་ནི་མཁས་རྣམས་ཀྱིས་རྣམ་གྲངས་དུ་མས་བཤད་ཟིན། དེ་འདྲ་བའི་མཛོད་ཀྱི་རྣམ་གཞག་དེ་སྔོན་མཁས་པ་རྣམས་ཀྱིས་བཤད་ད་བཤད་ཟིན་བཞག། མོད་དེ། འགའ་ཞིག་འགའ་ཞིག་ཉུང་དྲགས་པ། འགའ་ཞིག་ཡང་གསལ་པོ་མེད་དེ། དོན་འཁྲུལ་ཡོང་གི་ཡིན་ཙང་ད། དཔེ་ཅིག། དཔེ། ཉུང་ཉུང་མ་ཡིན་པ་བ་ཅིག་སྤྲོས་པ་རྒྱས་པོ་ཡོད་དུས་དེ་མི་གསལ་བ་མ་ཡིན་པར་གསལ་བ། དོན་འདྲིལ་བ། ཅིག་དགོས་པ་དོན་འདྲིལ་དེ་བ། ཞག་སོང་མཛད་མཁན་གསུངས་རེད་པ། ཉུང་དང་གསལ་བའི་རྟོགས་དཀའ་རྣམས། རྟོགས་སླའི་ཕྱིར་ན་བདག་འབད། འོ་འདི་བྱས། ད་ཕལ་ཆེར་འདོད་པ་མེད་ཅེས་ད་འདི་ཡིན་ཆེས་གོ་ཤེས་ཤེས་དགོས་པ་དགོས་པ་འདི་བྱས་ད་འདི་ནི་མ་ཕལ་ཆེར་འདི་ཡིན་ཟེར་རེད་ད་བས། ག་ཟེར་ན་ང་ཚོ་རྣམ་འགྲེལ་དེ་སུ་གོ་བ་ད་རང་ལ་ལྟོས་པའི་དགོས་པ་གཞན་ལ་ལྟོས་དེ་ལྟོས་པའི་བསྟན་བཅོས་རྩོམ་པ་ལ་དགོས་པ་གཉིས་རང་ལ་ལྟོས་པའི་དགོས་པ་དང་གཞན་ལ་ལྟོས་པའི་དགོས་པ་གཉིས་མགོ་རུ་བ་དེ་རེད། སྐྱེ་བོ་ཕལ་ཆེར་ཕལ་ལ་ཆགས་ཤིང་ཤེས་རབ་རྩལ་མེད་པས་ན་ལེགས་བཤད་རྣམས་དོན་དུ་མི་གཉེར་ཁོ་ནར་མ་ཟད་ཕྲག་དོག་དྲི་མས་ཡོངས་གྱུར་དེས་ན་བདག་ལ་འདི་ནི་གཞན་ལ་ཡིན་ཞེས་ཕན་པའང་བསམ་པ་མེད་ཟེར་དུ་འོང་ལ་དེའི་ཁག་ཚུད་ལ། ཨན་ཅིག་གིས་སློབ་དཔོན་ཆོས་ཀྱི་གྲགས་པས་རང་ལ་བརྟེན་པའི་དགོས་པ་དེ་དངོས་སུ་བསྟན་ནས་གཞན་ལ་བརྟེན་པའི་དགོས་པ་དེ་ཤུགས་ཀྱིས་བསྟན་དགོས་ཟེར་བ། དེ་རེད་པ་རང་ལ་བརྟེན་པའི་དགོས་པ་ག་རེ་ཟེར་ན་གཞན་ལ་བརྟེན་པའི་དགོས་པ་མི་འདུག་གཞན་དག་ག་རེ་ཟེར་ན་སྐྱེ་བོ་ཕལ་ཆེར་ཕལ་མོ་ཆེ། འཇིག་རྟེན་གྱི་བྱ་བ་ལ་ཆགས་ཤག་འགའ་ཞིག་དོན་དུ་གཉེར་གྱི་མི་འདུག་འགའ་ཞིག་ཕྲག་དོག་གི་དྲི་མས་བསླད་བསྡད་ཤག་དེ་ཡིན་ཙང་ངའི་བསྟན་བཅོས་འདི་གཞན་ལ་བསྟན་ཡག་དགོས་པ་མི་འདུག་འོ་ན་ག་རེ་ཟེར་ན། ཡོངས་གྱུར་དེས་ན་བདག་ལ་འདི་ནི་གཞན་ལ་ཕན་པ་མེད་ཨ་ནི་ག་རེ། ཡོངས་གྱུར་དེས་ན་བདག་ལ་འདི་ནི་གཞན་ལ་ཕན་པ་མེད། ཕན་པ་ཡིན་བསམ་པ་མེད། ཨ་ནི་ཅི། ཡོངས་གྱུར་དེས་ན་བདག་ལ་གཞན་ལ་ཕན་པ་ཡིན་ཞེས་བསམ་པ་མེད། རང་གི་ཡིད་ལ། ད་གང་ལྟར་ཡང་སོ་སོ་རང་ཉིད་ཀྱི་དཔེ་ཅིག་གོམས་འདྲིས་བྱས་ཕྱིར་ངས་བརྩམས་ཡིན་གསལ་ཞུ་འོས་རེད། ད་འདི་གཞན་ལ་དགོས་པ་མེད་པ་རྩ་བ་ཉིད་ནས་མ་རེད་སྙིང་རྗེ་ཆེན་པོའི་གཞན་དབང་དུ་གྱུར་པ་ཡིན་དུས་གཞན་ལ་དགོས་པ་ཏན་ཏན་ཡོད་རེད། ཡིན་ནའི་བདག་རང་དོན་གྱི་དགོས་པ་དེ་དངོས་སུ་བསྟན་ནས་གཞན་དོན་དགོས་པ་ཤུགས་ལ་བསྟན་ཡོད་རེད། འདི་གསུངས་ཡོད་རེད། ད་འདི་ཚིག་བརྒྱུད་ཧ་བྱུང། འདི་དང་གཅིག་པ་རེད་ད་འདི། སྤྱོད་འཇུག་གཅིག་པ་རེད། ད་ག་ཟེ་སྡེབ་སྦྱོར་སྡེབ་སྦྱོར་མཁས་པའང་བདག་ལ་ཡོད་མིན་ཏེ་དེ་ཕྱིར་གཞན་དོན་བསམ་པའང་བདག་ལ་མེད་རང་གི་ཡིད་ལ་བསྒོམ་ཕྱིར་ངས་འདི་བརྩམས་ཟེར་ཏེ་གཞན་དོན་རྩ་བ་ཉིད་མེད་པ་མ་རེད་གཞན་དོན་གྱི་དགོས་པ་ཡོད་དོ་ཡོད། སྙིང་རྗེ་ཆེན་པོའི་གཞན་དབང་དུ་གྱུར་པའི་གང་ཟག་ཆགས་བསྡད་རེད། ཡིན་ནའི་ད་ཅིག་རང་དོན་གྱི་དགོས་པ་དེ་དངོས་སུ་བསྟན་ནས་གཞན་དོན་གྱི་དགོས་པ་དེ་ཤུགས་ལ་བསྟན་པ་གཙོ་བོ་གཞན་དོན་གྱི་དགོས་པ་དེ་ཆགས་འགྲོ་དགོས་ཟེར་རེད། ད་དེའི་དོན་དག་གཅིག་པ་ཆགས་འདུག་ཤོ་ལོ་ཀ་ཐ་མ་དེ། ཕལ་ཆེར་འདོད་པ་མེད་ཕྱིར་དང་གཞན་ཡང་བློ་གྲོས་གསལ་མེད་ཕྱིར་ཡང་ན་ཕྲག་དོག་གིས་དཀྲུགས་ཕྱིར་དེས་ན་རང་ཉིད་གོམས་ཕྱིར་ཡིན་གསུངས་པ་རེད། ད་ཕལ་ཆེར་ཆོས་དེ་དོན་དུ་གཉེར་གྱི་མི་འདུག་འདོད་པ་མེད་ཕྱིར་གསུངས་འདུག་ག། གཞན་ཡང་བློ་གྲོས་གསལ་མེད་ཕྱིར་འགའ་ཞིག་ནི་བློ་གྲོས་དཔེ་ཅིག་ད་ང་ཚོ་ཤེས་རབ་སྐྱོ་པོ་རེད་ཤག། འགའ་ཞིག་ནི་ཕྲག་དོག་གིས་དཔེ་ཅིག་སེམས་དཀྲུགས་བསྡད་ཤག་དེ་ཡིན་ཙང་ད་གཞན་དག་ལ་ཕར་བསྟན་ཡག་ལ་དགོས་པ་མི་འདུག། ག་རེ་ཟེར་བསྟན་སྲིད་འདོད་ཀྱི་མི་འདུག་ག་རེ་ཟེར་ན་རིགས་འགའ་ཞིག་དོན་དུ་གཉེར་གྱི་མི་འདུག་འགའ་ཞིག་ནི་དོན་དུ་གཉེར་ཡང་ག་རེ་ཟེར་ན་བློ་གྲོས་མི་འདུག་འགའ་ཞིག་ནི་ག་རེ་ཟེར་ན་ཕྲག་དོག་གི་དྲི་མས་བསླད་དེ་དེས་ན་གཞན་ལ་བསྟན་དགོས་པ་མི་འདུག་ད་ག་རེ་ཟེར་ན་རང་གི་ཡིད་ལ་གོམས་པར་བྱ་བའི་ཕྱིར་ཡིན་གསུངས་པ་རེད་བ་ད་འདི་ཏག་ཏག་ད་འདི་སྤྱོད་འཇུག་གི་གཞུང་རེད་དེ་ནང་བཞིན་རྣམ་འགྲེལ་གྱི་ད་ཅིག་ཅིག་དགོས་པ་སྟོན་པའི་གཞུང་དང་གཅིག་པ་གཅིག་པ་ཆགས་འདུག་རང་དོན་གྱི་དགོས་པ་འདི་ག་རེ་ཟེར་ན་དངོས་སུ་བསྟན་ནས་གཞན་དོན་དགོས་པ་ཤུགས་ལ་བསྟན་པ་སུ་རེད་དེ་ད་འདི་གསར་བརྗེའི་རེད་བ་ད་རམ་ཟེར་བྱས་ན། ས་བཅད་ཅིག་ས་བཅད་འདི་གོ་བ་ཏག་ཏག་ལོན་གྱི་རེད་དེ་ནང་ཚན་ས་བཅད་དྲེད་མ་སོང་གང་དང་ཡོད་ཨོ་འདི་རེད་ཤག་ད་དེ་ལྟར་བདེ་བར་གཤེགས་པ་མྱ་ངན་ལས་འདས་ནས་ཟེར་ཨ་ལོ་སྟོང་དུ་ཉེ་བ་ན་རིག་པའི་གནས་མ་ལུས་པ་ཐུགས་སུ་ཆུད་ཅིག་རང་དང་གཞན་གྱི་གཞུང་ལུགས་རྒྱ་མཚོའི་ཕ་རོལ་ཏུ་སོན་པས་ཐུབ་པའི་གསུང་རབ་མ་ལུས་པའི་མིག་གཅིག་པུར་གྱུར་པ་ནི་ཨ་ནི་ག་ཟེར་ན་སློབ་དཔོན་ཆེན་པོ་དབྱིག་གཉེན་ཞེས་བྱ་བ་བྱུང་སྟེ་ད་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་སྐུ་མྱ་ངན་ལས་འདས་ནས་ལོ་སྟོང་དུ་ཉེ་བ་ན་གསུངས་ཤག་ད་ད་ཡོངས་གྲགས་བྱས་ན་བཅོམ་ལྡན་འདས་སྐུ་མྱ་ངན་ལས་འདས་ནས་ལོ་དྲུག་བརྒྱའི་རྗེས་སུ

སྟོང་ལ་བར་ཐག་ཉེ་བོ་ཆགས་བསྡད་པ་དང་ལོ་དྲུག་ཅུ་སྲིད་སྟོང་ལྟར་བསྡད་ན་ཉེ་བོ་ཆགས་བསྡད་རྒྱུ་མཚན་གསུང་དགོས་ཟེར་རེད་ལོ་སྟོང་དུ་ཉེ་བ་ན་རིག་པའི་གནས་མ་ལུས་པ་ཐུགས་སུ་ཆུད་ཅིང་ད་ཁ་སང་ཞུས་ཡུལ་མར་རིག་པའི་གནས་མ་ལུས་པ་གསུངས་ཆོས་མངོན་པ་སྡེ་བདུན་ནང་བཞིན་དང་བྱེ་བྲག་དང་འདུལ་བ་དང་འདུལ་བ་ལུང་སྡེ་བཞི་ལ་སོགས་པ་མདོར་ན་ག་རེ་ཟེར་ན་ཅིག་བྱེ་བྲག་བཤད་མཚོ་ཆེན་མོ་ཆ་ཚང་ལ་ཐུགས་ཆུད་ཟིན་རེ་རེད་དོ། དགུ་བཅུ་གོ་དགུ་འབུམ་སྡེ་གཞུང་རྣམས་ཀྱིས་གང་གི་བློ་གྲོས་དགོས་པ་འཛམ་གླིང་འདི་ན་ཀུན་མཁྱེན་གཉིས་མཁས་མཆོག་ཞིག་དགུ་བཅུ་གོ་དགུ་ཟེར་འདུག་བ་ད་གཞུང་གི་ཚད་ཞིག་རེད་འདུག་དགུ་བཅུ་གོ་དགུ་འབུམ་སྡེ་གཞུང་རྣམས་ཀྱིས་ཟེར་འདུག་བ་ད་གཞུང་དེ་འདྲ་དཔེ་བྱང་པོ་བྱེད་བསྡད་པའི་སྐྱེས་བུ་རེད་ཟེར་གྱི་འདུག་བྱས་ཙང་ད་ཨ་ནི་རིག་པའི་གནས་མ་ལུས་པ་ཐུགས་སུ་ཆུད་ཅིང་རང་དང་གཞན་གྱི་གཞུང་ལུགས་རྒྱ་མཚོའི་ཕ་རོལ་ཏུ་སོན་པ་ད་རང་གཞན་གྱི་གྲུབ་མཐའ་རྒྱ་མཚོའི་ཕ་རོལ་ཏུ་སོན་བསྡད་པ་དེ་འདྲ་ཅིག་རེད་གསུང་བ་རེད་ད་ཐུབ་པའི་གསུང་རབ་མ་ལུས་པའི་མིག་གཅིག་ཏུ་གྱུར་པ་ད་བཅོམ་ལྡན་འདས་གསུང་རབ་ཐམས་ཅད་ཕར་བལྟ་ཡག་གི་མིག་གཅིག་པུར་གྱུར་པ་དེ་སུ་རེད་ཟེར་ན་ལུས་པའི་དབྱིན་ཉིག་རེད་ད་དེ་དམིགས་བསལ་དེ་སློབ་དཔོན་དབྱིག་གཉེན་གོ་གི་འདུག་བ་དེ།

དགེ་བའི་བཤེས་གཉེན་ལ་བྱ་བྱ་རེད་ད་གང་དང་ཡང་འདི་གཉིས་ཀ་བེད་སྤྱད་བསམ་སྟངས་སུ་ཡོད་བསྡད་མཁན་ཅིག། ད་ལམ་རིམ་གཞུང་ཕར་བྱང་པོ་བྱས་པས་ན་ལམ་རིམ་གཞུང་གོ་བ་ཆགས་ན་བཅོམ་ལྡན་འདས་གསུང་རབ་ཐམས་ཅད་ལ་ཕར་ཁ་ཕྱེས་པ་ལྟ་བུ་མིག་ཕྱེས་པ་ལྟ་བུ་ཡོང་དགོས་པ་དེ་རེད་ད་ནང་བཞིན་དགེ་བའི་བཤེས་གཉེན་བྱས་པས་ན་དགེ་བའི་བཤེས་གཉེན་དེ་ཚོས་ང་རང་ཚོ་ད་མ་རིག་པའི་མུན་པ་ཕར་ད་ཅིག་ཅིག་མ་རིག་པའི་ལོང་དེ་ཅིག་མིག་ཕར་བསལ་ན་གཞན་ང་རང་ཚོ་ཅིག་གསུང་རབ་ལྟ་ཡ་ད་གང་ནང་བཞིན་ག་རེ་ན་ཡོང་བར་བ་ཅི་ནས་དམིགས་བསལ་དེ་བྱ་སྟངས་གཉིས་ཡོང་ད་འདིར་དམིགས་བསལ་དེ་སློབ་དཔོན་དབྱིག་གཉེན་ལ་བྱ་གི་འདུག་བ།

ད་ང་ནི་མྱ་ངན་འདས་བ་ན་ལོ་ནི་ཇི་ཕྱི་མ་ན་ད་དུད་འགྲོ་ཡོང་དགོས་འོས་ས་རེད་ད་གང་འདི་ལུང་བསྟན་པའི་རྩ་བ་ག་ས་མདོ་འདི་རེད་བྱ་འཇམ་དཔལ་རྩ་རྒྱུད་ལས། དེ་ལྟ་བུའི་སློབ་དཔོན་ཆེན་པོ་འདིས་ཡེ་ཤེས་ལ་འཇུག་པ་ལ་སོགས་པ་མངོན་པ་སྡེ་བདུན་དང་བྱེ་བྲག་ཏུ་བཤད་པ་ཆེན་པོའི་དོན་རྣམས་ལེགས་པར་བརྗོད་པ་རེད། ད་ཡེ་ཤེས་ལ་འཇུག་པ་ལ་སོགས་པ་མངོན་པ་སྡེ་བདུན་ཟེར་བ་ད་དེ་ལས་སོང། ཡེ་ཤེས་ལ་འཇུག་པའི་སྡེ་གཅིག་རེད་སྡེ་དང་པོ་དེ་རེད་ད་ལ་སོགས་པ་སོགས་སྒྲས་ན་སྡེ་ལྷག་མ་དྲུག་དེ་ངོ་རེ་བ་དེ་སྡེ་བདུན་པོ་དེ་ད་ཁྱེད་རང་ཚོ་སྡེ་བདུན་འདི་ཡང་ཁ་བགྲང་ཤེས་ན་འགྲིག་འདུག་བ།

སྲིད་པ་ལས་ཀྱི་སྡོང་པོ་རྩ་བཅད་རྩ་མེད་མ་དོ་བཞག་འདུག། ཁེན་ཛ། ད་སྐྱོན་མི་འདུག་རྩ་བ་མེད་ན་འབྲས་བུ་གར་འདི་ན་ཡོད་འདྲི། འོ་འདི་ནང་དུ་ཁྱེད་རང་ཚོ་ཤོག་གྲངས་ཉིས་རྩ་གཉིས་ནས་བལྟ་དེ་རེད་པ། ཡེ་ཤེས་ལ་འཇུག་པ་སོགས་དུ་བ་རང་རང་ཚིག་ཨོ་དེ་རེད་ད་ཡེ་ཤེས་ལ་འཇུག་པ་ཟེར་འདུག་བ་དང་པོ་ད་སྡེ་བདུན་ནས་དང་པོ་དེ་ཉིས་རྩ་གཉིས་ཉིས་རྩ་གཉིས་ན་འདུག་ངའི་དེ་ཉི་ཤུ་དེ་རེད་བཤད་ཉི་ཤུ་རྩ་བཞི་ད་འདི་ངས་མར་ཀློག་གི་ཡིན་དང་ཡེ་ཤེས་ལ་འཇུག་པ་ཟེར་འདུག་བ་སྡེ་བདུན་ནས་དང་པོ་དེ་རེད་གཉིས་པ་དེ་རབ་ཏུ་འཇུག་པའི་སྡེ་གསུམ་པ་དེ་རྣམ་རྣམ་ཤེས་ཀྱི་ཚོགས་ཀྱི་སྡེ་བཞི་པ་དེ་ཆོས་ཀྱི་ཕུང་པོའི་སྡེ་ལྔ་པ་དེ་གདགས་པའི་བསྟན་བཅོས་ཀྱི་སྡེ་དྲུག་པ་དེ་འགྲོ་བ་རྣམ་པ་རྣམ་གྲངས་ཀྱི་སྡེ་བདུན་པ་དེ་ག་རེ་ས་ཁམས་ཀྱི་ཚོགས་ཀྱི་སྡེ་ད་འདི་བྱེ་བྲག་སྨྲ་བ་གཞིར་བཞག་བྱེད། མདོ་སྡེ་པ་གཞིར་བཞག་བྱས་པས་ན་ཡེ་ཤེས་ལ་འཇུག་པའི་སྡེ་དེ་ཀ་ཏྱཱ་ཡ་ནི་རྩོམ་པ་རེད། ཀ་ཏྱཱ་ཡ་ནི་ཟེར་ཤེས་པ་ང་ཚོ་ཀ་ཏྱཱ་ཡ་ནི་རྩོམ་པ་རབ་ཏུ་བྱེད་པའི་སྡེ་དེ་སློབ་དཔོན་དབྱིག་བཤེས་ཀྱི་རྩོམ་པ་རེད། རྣམ་ཤེས་ཚོགས་ཀྱི་སྡེ་ནི་ལྷ་སྐྱིད་ཀྱི་རྩོམ་པ་རེད། ཆོས་ཀྱི་ཕུང་པོའི་སྡེ་ནི་ཤཱ་རིའི་བུའི་རྩོམ་པ་རེད། གདགས་པའི་བསྟན་བཅོས་ཀྱི་སྡེ་ནི་ག་རེ་མོའུ་འགལ་བུའི་རྩོམ་པ་རེད། འགྲོ་བའི་རྣམ་གྲངས་ཀྱི་སྡེ་ནི་གསུས་པོ་ཆེའི་རྩོམ་པ་རེད། ཁམས་ཀྱི་ཚོགས་ཀྱི་སྡེ་ནི་གང་པོའི་རྩོམ་པ་རེད་དུ་གསུངས་ཞེས་རེད། ད་བྱེ་བྲག་མདོ་སྡེ་པ་བྱས་ནས་དགྲ་བཅོམ་པ་བདུན་གྱིས་བྱས་བཞག་པ་འདུག་བ། ད་འདི་བྱེ་བྲག་སྨྲ་བ་ཡིས་བཀའ་ལ་གོ་རེད། དགྲ་བཅོམ་པ་བདུན་པོ་འདི་དེ་མཛད་པ་པོ་མ་རེད། དགྲ་བཅོམ་པ་བདུན་པོ་འདི་དེ་མངོན་པ་སྡེ་བདུན་བཀའ་ཚུར་སྡུད་མཁན་དེ་རེད། ང་ཚོ་བཀའ་བསྡུ་བ་པོ་ཟེར་དུས་ཁོང་ལ་བཀའ་བསྩལ་མཁན་བཞག་གི་མ་རེད་པ། འདི་ཐེག་པ་ཆེན་པོའི་ད་ཅིག་བཀའ་བསྡུ་བ་པོ་འདི་ཕྱག་རྡོར་བཞག་གི་རེད་པ་ཡིན། འདི་བཅོམ་ལྡན་འདས་ཀྱི་གསུང་བཀའ་གསུང་པོ་ཁོ་བཞག་གི་མ་རེད་པ། སྔགས་པའི་གཞུང་དེ་ཚོ་སྡུད་མཁན་འདུག་དེ་བཞག་གི་འདུག་བ་ད་ལྟ་གར་སང་ཕྱག་རྡོར་བཞག་གི་རེད་པ། ད་ཅིག་མདོ་ཡི་བསྟན་བཅོས་མང་པོ་ཅིག་ཅིག། ཀུན་དགའ་བོ་བཞག་གི་འདུག་བ་ང་ཚོ་མོ་སི་བཀའ་བསྡུ་བ་པོ། བཀའ་བསྡུ་བ་པོ་ཡིན་རེད་དེ། བཀའ་དེ་ཁོས་མཛད་ཟེར་གྱི་མ་རེད་པ་ཁོས་གསུངས་ཟེར་གྱི་མ་རེད་པ། དེ་འདྲ་བོ་བྱེ་བྲག་སྨྲ་བས་ག་རེ་ལབ་རེད་མངོན་པ་སྡེ་བདུན་པོ་ཚུར་སྡུད་མཁན་བཀའ་སྡུད་མཁན་དེ་ཁོ་ཚོ་བདུན་འདི་རེད་མ་གཏོགས་མཛད་མཁན་ཁོ་བདུན་མ་རེད་མཛད་མཁན་བཅོམ་ལྡན་འདས་ཀྱིས་མཛད་ཞེས་གསུངས་པའི་གསུངས་ཅི་རེད་དེ་སྲིད་གོ་རེད་གོ་ཚིག་ནང་དེ་འདི་ཞིག་ཞེས་བྱ་བཤད་འདུག་བ་དེ་བཀའ་བསྡུ་བ་པོ་ལ་བ་བྱ་བཤད་འདུག་གང་ལྟར་ཡང། འོ་དུ་བྱས། ད་འདི་ཧ་གོ་སོང། ང་ཚོ་མངོན་པ་བདུན་དེ་ཟེར་གང་གླེང་བཤད་ད། ཡང་འདི་བྱས། ད་འདུག་གསུངས་འདུག་བ།

བྱེ་བྲག་ཏུ་བཤད་པ་ཆེན་པོའི་དོན་རྣམས་ལེགས་པར་བསྡུས་ཏེ་ཁ་ཆེ་བྱེ་བྲག་སྨྲ་བའི་གྲུབ་པའི་ཚུལ་རྣམས་རྣམ་པར་བཤད་ནས་ད་ཁ་སང་ལོ་རྒྱུས་ཞུས་ཡིན་པ། ཕྱི་ནང་པའི་ཅིག་གི་གཞུང་མང་པོ་སྦྱངས་ཚར་ནས་ལེགས་པོ་སྦྱངས་ཚར་བ་ཡིན་ནས་ཡིན་ནས་མངོན་པའི་གཞུང་ལ་དམིགས་བསལ་གྱི་ད་ཅིག་ཐུགས་དགོས་པའི་ཅིག་དོན་གཉེར་ཤུགས་ཆེ་པོ་འཁྲུངས་ནས་ཨ་ནི་ཕར་ཁ་ཆེའི་ཡུལ་ལ་ཕེབས་ཨ་སློབ་དཔོན་འདུས་བཟང་ཞབས་ལ་གཏུགས་ནས་མངོན་པ་སྡེ་བདུན་པོ་དག་ན་ཞེས་བྱེ་བྲག་དང་འདུལ་བ་དང་ལུང་སྡེ་བཞི་ལ་སོགས་པ་དག་བྱེ་བྲག་བཤད་མཛོད་ཆེན་མོ་ཆ་ཚང་བ་ཐུགས་རུ་ཆུད་པར་མཛད་དེ་ནས་ཚུར་ནཱ་ལེནྡྲ་ལ་ཕེབས་ཨ་ནི་བྱས་ནས་ཨ་ནི་གར་འཇགས་ཚོ་མཛད་བྱ།

ལུང་དང་རིགས་པ་ལས་འོང་བ་མ་ཡིན་པ་འགའ་ཞིག། ད་བྱེ་བྲག་སྨྲ་བའི་གྲུབ་མཐའི་དཔེ་སྤྱི་ཁོག་དེ་བྱེ་བྲག་སྨྲ་བའི་གྲུབ་མཐའི་ཁོག་གཞིར་བྱས་ག་ས་ག་བྱེ་བྲག་སྨྲ་བའི་ཁོག་གཞིར་བྱས་གསུང་གོ་དེ་གསུང་གོ་རེ་ཡིན་ནའི། རིགས་འགའ་ཞིག་ལ། ཨང་ཁོ་རང་ཚོས་དཔེ་ཅིག་གསུང་བཤད་པ་ཡིན་ནའི་གསུང་བཤད་པ་ཡིན་ན་འདྲ་ད་གང་ཁོ་རང་ཚོ་མ་ཅིག་དཔེ་ཅིག་དཔྱད་བཤད་པ་དེ་ལ། ལུང་དང་རིགས་པ་དང་འགལ་བ་ཡོད་དེ་ཀྱང་རིགས་འགའ་ཞིག་ཡོང་གོ་སྤྱིར་བཏང་བྱེ་བྲག་སྤྱིར་བཏང་ཁ་ཆེ་བྱེ་བྲག་སྨྲ་བའི་ལུགས་བཞིན་གསུང་གོ་ཞེས་ནས་ལུང་དང་རིགས་པ་འགལ་བ་ལུང་དང་ཅིག་མི་མཐུན་པ་རིགས་པ་དང་ཡང་མི་མཐུན་དགོས་དེ་ནི་ཡོང་གོ་རེད་པ་དེ་འདྲའི་ཡོང་བའི་རིགས་དེ་ལ་ག་རེ་བྱས་ཤག། ལུང་དང་རིགས་པ་ལས་འོང་བའང་མ་ཡིན་པ་འགའ་ཞིག་ག་རེ་རེད། དགག་པའི་ཚིག་གིས་ཟུར་དང་བཅས་པའི་བསྟན་བཅོས་དེ་མཛད་པ་ཡིན་ད་དགག་པའི་ཚིག་ཟེར་ན་ག་རེ་རེད། ཟུར་ཟ་དེ་རེད་བ་ཁ་སང་ང་ཚོས་ལོ་གྲགས་ཟེར་གསུངས་ཟེར་དེ་རེད་སྤྱིར་བཏང་གྲུབ་མཐའ་སྤྱི་ཁོག་དེ་བྱེ་བྲག་ཤེས་དགོས་ཁ་སང་ཁ་ཆེ་བྱེ་བྲག་སྨྲ་བའི་ལུགས་གཞིར་བྱས་གསུང་གོ་བ་རེད་ཡིན་ནའི་རིགས་འགའ་ཞིག་ལུང་དང་མི་མཐུན་པ་རིགས་པ་དང་མི་མཐུན་པ་དེ་འདྲ་ཡོང་དུས་གང་ལ་ཨང་དགག་པའི་ཚིག་གི་དཔེ་ཅིག་དཔེ་ཅིག་ད་ག་ཚོད་མོ་ད་ཅིག་བ་བྱས་ནས་དགག་ཚིག་བྱས་ནས་ཨང་ཅིག་མཛད་ཞེས་པ་དེ་འདྲའི་བསྟན་བཅོས་ཆགས་དེ་རེད་ད་ག་ཚད་ཟིག་ལོ་གྲགས་ཟེར་གསུངས་རེད་མང་ཆོག་ལོ་རེད་དེ་བས་དེ་ཕྱིར་སྟོན་པས་གསུངས་སོ་གསུངས་སོ་ལོ་ཟེར་ཡག་དེ་འདྲའི་ཨ་ནི་སྣང་དང་མུན་པ་དག་ཡིན་ལོ་ཟེར་ཡག་དེ་འདྲའི་ད་ནང་བཞིན་ལོ་དཔེ་མང་པོ་ཡོད་རེད་ད། ཅིག་གི། མཛོད་གནས་རེ་རེ་ན་ལོ་མང་པོ་ཡོང་གི་འདུག་བྱས་ཙང་ག་ཚད་དགག་ཚིག་རེད་པ། དགག་པའི་ཚིག་གིས་ཟུར་དང་བཅས་པའི་བསྟན་བཅོས་དེ་མཛད་པ་ཡིན་ནོ་ཟེར་འོ་དུ་བྱས། དེ་བྱས་ད་འདི་ཡང་ད་འདི་ལ་ད། དེ་འདྲ་བའི་རྟགས་ཤིག་མཛོད། མཛོད་རྩ་བ་འདི་ཕར་ཞིག་འཆད་པ་ལ། མཆིམས་འཇམ་པའི་དབྱངས་ཁོ་རང་གི་རྩ་བའི་ས་བཅད་ག་ཚོད་བྱེད་ཀྱི་འདུག་ས་བཅད་གསུམ་དུ་བྱེད་ཀྱི་འདུག་ད་འདི་མཆིམས་འཇམ་པའི་དབྱངས་ཀྱི་མཛོད་རྩ་བ་མར་འཆད་ཡག་གི་ཕྱེད་ཆིག་རྩ་བའི་ས་བཅད་གསུམ་པོ་འདིར་དང། དེ་ཡང། བཤད་པ་ལ་འཇུག་པ། བཤད་པ་འགོད་པ། ཡོངས་སུ་རྫོགས། ཡོངས་སུ་རྫོགས་པའི་བྱ་བ་གསུམ་གྱིས་ངེས་པར་བྱ་བ། ད་དེ་ལ་བཤད་པ་ལ་འཇུག་པ་ཟེར་དུས་སྒང་ལ་མཆོད་པར་བརྗོད་པ་དང་རྩོམ་པར་དམ་བཅའ་བ་གཉིས་བྱས། བཤད་པ་འགོད་པ་ཟེར་དུས་སྒང་ལ། ད་གནས་དང་པོ་པའི་འགོད་པས་ན་དེ་ནི་དེ་རིང་མ་ལེགས། བཤད་པ་འགོད་པ་ཟེར་དུས་སྒང་ལ།

མཛོད་གནས་དགུ་པོ་རེད་ཟེར་དེ་ནས་མར་ག་རེ་རེད། ཡོངས་སུ་རྫོགས་པའི་བྱ་བ་འདི་ཡོངས་སུ་རྫོགས་པའི་བྱ་བ་འདི་ད་ད་འདི་རེད་པ། ད་ཚིག་འདི་དྲན་གྱི་མི་འདུག་ཐ་མ་ཚིག་འདི་ཡོངས་སུ་ད་གང་ལྟར་ཡང་མཛོད་ནི་བྱ་ཚང་གི་རྩ་བ་འདི་ན་འདུས་ཏེ་རེད། ཡོངས་སུ་རྫོགས་པའི་བྱ་བ་གསུམ་གྱིས་ངེས་པར་བྱ་བ་འདི་བྱེད། ད་དང་པོ་མཆོད་པར་བརྗོད་ཀྱི་རྩ་བ་དང་པོ་འདི་རེད་པ། བཤད་པ་ལ་འཇུག་པ། བཤད་པ་ལ་འཇུག་པ་དེ་ལ་ས་བཅད་གཉིས་བྱེད་ཀྱི་འདུག་པ་མཆོད་པར་འདུག་ཟེར་དང། བཤད་པ་ལ་འཇུག་པ་དེ་ལ་ས་བཅད་གསུམ་རེད་ཁྱེད་རང་ཚོ་མཆོད་པར་བརྗོད་རྩོམ་པར་དམ་བཅའ་བ་ཞིག་འདུག་པ། དང་པོ་བཤད་པ་ལ་འཇུག་པ་དེ་ལ་ཡང་གསུམ་ཟེར་གྱི་འདུག་པ། དང་པོ་ལ་ཡང་གསུམ་ལས། ད་གསུམ་དེ་ག་རེད་ཟེར་ན། ད་ཁྱེད་རང་འདི་ན་གསུམ་དེ་ཕལ་ཆེར་བྲིས་ཡོད་ཀྱི་མ་བྲིས་འདུག་པ་རྒྱུ་མཚན་དེ་འདུག་པ། བྱས་དེ་ག་རེད་ཟེར་ན། མཆོད་པར་བརྗོད་ཅིང་རྩོམ་པར་དམ་བཅའ་བ་གཅིག་བྱས། ཨ་ནི། ཆོས་མངོན་པ་དང་མཛོད་བཤད་པ་གཅིག་བྱས་གསུམ་པོ་དེ་ག་རེ་ཟེར་ན་དགོས་པ་དང་ལྡན་ཞིང་སྟོན་པས་གསུངས་པར་སྒྲུབ་པ་དེ་གསུམ་དེ་རེད། ཁྱེད་རང་ཚོ་འདིར་བྲིས་འདུག་བས། འོ་བྱས་ཙང་འདི་ན་དང་པོ་ལའང་གསུམ་ཟེར་གྱི་འདུག་བ། བསྡུ་བ། དབྱངས་གཙོ་ཡིག་དཔེ། འདི་བཞིན་བཤད། འཇམ་དབྱངས་མང་དྲག་ཞབས་པད་སེར་པོ་ཞེས་དང། ཡིད་ཏིག་དེ་ལྷོག་རོ་སྟོང་པ་ཡོན་ཏིག་རྟ་ཡང་འདི་འདུག་པ། ད་ག་རེ་ཟེར་ན། དང་པོ་ལའང་གསུམ་སོ་དང་པོ་དེ་འདི་བྱ། བཤད་པ་ལ་འཇུག་པ་དེ་བྱ། བཤད་པ་ལ་འཇུག་པ་དེ་ལ་ས་བཅད་ནང་གསེས་གསུམ་ཡོད་གསུངས་པ་རེད། གསུམ་པོ་དེ་ག་རེ་ཟེར་ན། མཆོད་པར་བརྗོད་ཅིང་རྩོམ་པར་དམ་བཅའ་བ་ཁོ་རང་བྱས། དེ་དང་མཉམ་དུ། ཆོས་མངོན་པ་དང་མཛོད་བཤད་པ་གཅིག་བྱས། དེ་ནས་ག་རེ་ཟེར་ན། དགོས་པ་དང་ལྡན་ཞིང་སྟོན་པས་གསུངས་པའི།

ཨ་ནི་ཅིག་ང་ཚོ་བན་སིག་ཚོ་འདི་བཞིན་བྲིས་འདུག་ཨ། གསུམ་ལས་སོ། ད་དེ་ཁྱེད་རང་ཚོ་ངས་སེམས་ཨོ་དེ་བྱས། ད་གསུམ་ཡོད་པའི་ནང་དང་པོ་ག་རེད་ཟེར་ན་མཆོད་པར་བརྗོད་རྩོམ་པ་དང་པོ་དམ་བཅའ་བ་དེ་རེད་པ། ད་དང་པོ་མཆོད་པར་བརྗོད་ཅིང་རྩོམ་པར་དམ་བཅའ་བ་ཟེར་དུས་སྒང་ལ། ད་ཁོ་རང་གི་དེ་ཡིན་དགོས་རེད། དེ་ལ་གསུམ་ལས། ད་མཆོད་པར་བརྗོད་ཅིང་རྩོམ་པར་དམ་བཅའ་བ་ནི་གང་ཞིག་ཅེས་བྱ་བ་ལ་སོགས་པ་དེ། འདི་ལའང་གསུམ་ལས། ད་འདི་ལ་ཡང་གསུམ་ཟེར་དུས་སྒང་ལ་ཨ་ནི་ཅིག་གི། དགོས་དོན་བསྡུས་དོན་གསུམ་དེ་ཡིན་ཟེར་རེད། འདི་ལ་ཡང་དོན་གསུམ་གྱིས་ངེས་པར་བྱ་སྟེ་ཟེར་དུས་སྒང་ལ་མཆོད་པར་བརྗོད་ཅིང་རྩོམ་པར་དམ་བཅའ་བ་ཁོ་རང་ལ་ཨ་ནི་ཅིག་ག་རེ་ཟེར་ན་ཡང་ས་བཅད་ནང་གསེས་གསུམ་ཅིག་ག་རེ་ཟེར་ན་དགོས་དོན། དུས་དོན། ཚིག་དོན་གསུམ། འོག་ཏུ་ཅིག།

གོ་ས་ཡིན་ད་ས་བཅད་ཁོ་རང་ཁྱེད་རང་ཚོ་དང་པོ་འཁྲུག་འདུག་དཔེར་ན་ཨ། མི་འདུག་བས། ད་འདུག་ཟེར་དང་དང་པོ་འདིར་དང་པོ་རྩ་བའི་ས་བཅད་གསུམ་འདིར་དང། བཤད་པ་ལ་འཇུག་པ། ཨ་ནི་བཤད་པ་ཉེ་བར་འགོད་པ། ཡོངས་སུ་རྫོགས་པའི་བྱ་བ་ཚུལ་གསུམ་སླེབས་འདུག་པ། དང་པོ་བཤད་པ་ལ་འཇུག་པ་འདི་ལ་ས་བཅད་ནང་ཚན་གསུམ་ཡོད་ལབ་སོང་གསུམ་པོ་ག་རེ་རེད། མཆོད་པར་བརྗོད་ཅིང་རྩོམ་པ་དམ་བཅའ་བ། ཆོས་མངོན་པའི་རང་བཞིན་བཤད་པ། ཨ་ནི་ད་ག་ནང་བཞིན་དགོས་པ་དང་ལྡན་ཞིང་སྟོན་པས་གསུངས་པར་སྒྲུབ་པ། དེ་གསུམ་སྟེ། བཤད་པ་ལ་འཇུག་པའི་གོ་རིམ་ནང་གསེས་གསུམ་པོ་དེ་བྱས། ད་དང་པོ་ག་རེ་ཟེར་ན་རྩོམ་པ་དམ་བཅའ་བ་ཞིག་འདུག་པ། རྩོམ་པ་དམ་བཅའ་བ་ལ་ཡང་གསུམ་ཡོད་རེད། དགོས་པ། ད་དེ་དགོས་དོན་བྱས། བསྡུས་དོན། ཚིག་དོན་གསུམ་ཡོད་ཅེས། ད་དང་པོ་ག་རེ་ཟེར་ན་རྩོམ་པ་དམ་བཅའ་བ་དེ་ལ་དགོས་པ་ཡོད་པ་ན་དགོས་པ་དེ་ལ་ཡང་གཉིས་ཡོད་རེད། མཆོད་པར་བརྗོད་པའི་དགོས་པ་དང་རྩོམ་པ་དམ་བཅའི་དགོས་པ་གཉིས་ཡོད་རེད། འདུག་སུ་གླེགས་རེད། ད་འདི་ས་བཅད་ཁོ་རང། མཆོད་པར་བརྗོད་ཅིང་རྩོམ་པ་དམ་བཅའ་བ་ལ་བཤད་པ། ད་དགོས་པ་དེ་ལ་ཡང་མཆོད་པར་བརྗོད་པའི་དགོས་པ་དང། ཨ་ནི་ག་རེ་ཟེར་ན་རྩོམ་པ་དམ་བཅའི་དགོས་པ་གཉིས་ཡོང་གི་རེད་པ། བྱས་ཙང་དགོས་པ་ལ་ཡང་གཉིས་སུ་བསྡུ་བ་ན་མཆོད་པར་བརྗོད་པའི་དགོས་པ་དང་ག་རེ་རེད་རྩོམ་པ་དམ་བཅའི་དགོས་པ་གཉིས། ཡང་འདི་བྱས་ད་དང་པོ་མཆོད་པར་བརྗོད་པའི་དགོས་པ་ལ་ཡང་ནང་གསེས་གཉིས་ཡོང་གི་རེད་ད་འདི་རེད་པ། དང་པོ་མཆོད་པར་བརྗོད་པའི་དགོས་པ་ནི། སངས་རྒྱས་བཅོམ་ལྡན་འདས་ལ་ཡོན་ཏན་བརྗོད་པ་སྔོན་དུ་འགྲོ་བའི་ཕྱག་འཚལ་བ་ལ་ནི་གཉིས་ཡོང་བ་རེད་གཉིས་ག་རེ་ཟེར་ན་གནས་སྐབས་ཀྱི་དགོས་པ་དང་ཨ་ནི་ག་རེ་ཟེར་ན་མཐར་ཐུག་གི་དགོས་པ་གཉིས་རེད། ད་དང་པོ་ལ་ཡང་སུ་དང་བ་ལ་གནས་སྐབས་ཀྱི་དགོས་པ་ལ་ཡང་གསུམ་ཡོད་རེད་ད་སླེབས་འདུག་པ་དེ་ནི་ས་བཅད་ཏི་ཟི་ད་འདྲིས་པ་ལ་ཏི་ཟི་མ་གཏོགས་འགོ་དང་པོ་རྙོག་དྲི་བ་མ་འདྲིས་པ་ལ་རྣམ་དབྱེའི་ཏི་ཟི་རྙོག་དྲི་འོང་ད་དང་པོ་ག་རེ་ཟེར་ན་གནས་སྐབས་ཀྱི་དགོས་པ་དེ་ལ་གསུམ་ཡོད་གསུངས་འདུག་པ་གསུམ་ཡོད་དེ་གསུམ་ག་རེ་ཟེར་ན། སྟོན་པའི་ཆེ་བ་ཤེས་པ་བསོད་ནམས་འཕེལ་བ་དམ་པ་རྣམས་ཀྱི་སྤྱོད་པ་དང་མཐུན་པའོ། དེ་རེད་ད། སློབ་དཔོན་དབྱིག་གཉེན་གྱིས་ད་ཅིག། མཛོད་རྩ་བའི་སྐབས་འདི་ལ་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་ལ་མཆོད་པར་བརྗོད་པ་འདི་ལ་ཨ་ནི་ཅིག་གནས་སྐབས་ཀྱི་དགོས་པ་མཐར་ཐུག་དགོས་པ་གཉིས་ཡོད་པའི་ནང་དེ་ནས་དང་པོ་གནས་སྐབས་ཀྱི་དགོས་པ་དེ་བཤད། གནས་སྐབས་ཀྱི་དགོས་པ་དེ་ལ་ཡང་ཨ་ནི་ཅིག་དགོས་པ་གསུམ་ཡོད་དགོས་པ་གསུམ་ག་རེ་ཟེར་ན།

དེ་ནས་རྩོམ་པ་མཐར་ཕྱིན་པའི་དགོས་པ་དམིགས་བསལ་ཡོང་མི་འདུག་ག་ནམ་རྒྱུན་ང་ཚོས་མཐའ་གཉིས་རིག་པའི་འགྲོ་སྟངས་བྱས་པ་ན། གནས་སྐབས་ཀྱི་དགོས་པ་མཐར་ཐུག་དགོས་པ་གནས་སྐབས་དགོས་པ་དེ་ལ་རྩོམ་པ་མཐར་ཕྱིན་པ་མཐར་ཐུག་དགོས་པ་དེ་ལ་ཐར་པ་མྱང་འདས་ཟེར་ཏེ་གཅིག་པུ་བྱེད་ཀྱི་འདུག་ག་ད་འདི་སྐབས་གནས་སྐབས་དགོས་པ་དེ་ལ་སྟོན་པའི་ཆེ་བ་ཤེས་ཡ་གཅིག་དང་ད་ག་ནང་བཞིན་བསོད་ནམས་འཕེལ་ཡ་ད་ག་ནང་བཞིན་དམ་པའི་སྤྱོད་པ་མཐུན་པ་དེ་གསུམ་རེད་གསུངས་རེད་ད་འདི་ཡང་འབྲེལ་ཆེན་པོ་བ་དག་མ་རེད་ད་འོ་ལ་འབྲེལ་ཆགས་ཀྱི་རེད་འབྲེལ་ག་རེ་རེད་ཟེར་ན། གཅིག། ཡང་ན། སངས་རྒྱས་བཅོམ་ལྡན་འདས་ལ་བསྟོད་པས་ག་རེ་ཟེར་ན་སྟོན་པའི་ཆེ་བ་ཤེས་པ་རེད་ད་འདོད་ཟེར་ན། གང་ཞིག་ཀུན་ལ་མུན་པ་གཏན་བཅོམ་ཞིང་འཁོར་བའི་འདམ་ལས་འགྲོ་བ་དོན་བཞིན་སྟོན་པ། དེ་ཡན་ཆད་ག་རེ་ཟེར་ན་སྟོན་པའི་ཆེ་བ་བརྗོད་དགོས་འདུག་ག་དེ་ག་རེ་ཟེར་ན་སྟོན་པ་ལ་བསྟོད་དགོས་འདུག་ག་སྟོན་པ་ལ་དེ་འདྲའི་བསྟོད་ཀྱི་ཡོད་ཙང་སྟོན་པ་དེ་ལ་ད་ཅིག་རང་དོན་ཕུན་སུམ་རང་དོན་ཕུན་ཚོགས་གཞན་དོན་ཕུན་ཚོགས་གཞན་དོན་སྒྲུབ་པའི་ཐབས་ཕྲིན་ལས་ཕུན་ཚོགས་དེ་འདྲའི་མངའ་བ་དེ་ཤེས་ཡོང་ཧ་ཧ་གོ་ཡོང་འདུག་ག་ལ་སྟོན་པའི་ཆེ་བ་དེ་ཧ་གོ་དགོས་འདུག་ག་སྟོན་པའི་ཆེ་བ་ཟེར་ན་མི་འདུག་སྟོན་པས་འདི་ལ་ད་ཁྱད་ཆོས་ཤིག་སླེབས་འདུག་ཨོ་འདི་རེད་བྱས་ཙང་ད་བསྟོད་པའི་སྒོ་ནས་ག་ལ་ཅིག་ཨོ་རེད། སྟོན་པ་ཚོར་བཅོམ་ལྡན་འདས་ཀྱི་ཆེ་བ་དེ་ཤེས་རྟོགས་འགྲོ་གི་རེད་ཡང་ན་སངས་རྒྱས་བཅོམ་ལྡན་འདས་ལ་བསྟོད་པས་ནི་སྟོན་པའི་ཆེ་བ་རྟོགས། བསྟོད་ཟེར་དུས་ངོ་བསྟོད་པའི་ཚིག་ཁས་ཞུ་ན། གང་ཞིག་ཀུན་ལ་མུན་པ་གཏན་བཅོམ་ཞིང་འཁོར་བའི་འདམ་ལས་འགྲོ་དོན་བཞིན་སྟོན་པ་དེ་ཡན་ཆད་ག་ཟེར་ན་ག་ཟེར་ན་བསྟོད་པའི་ཚིག་དེ་རེད། དེ་ལ་ཕྱག་འཚལ་ལོ་ཟེར་དུས་ངོ་མཆོད་པར་བརྗོད་པའམ་ཡང་ན་ག་རེ་ཕྱག་འཚལ་བའི་དེ་རེད་བ་དེ་ཅེས་ཟེར་ན་བསྟོད་པའི་བསྟོད་པའི་བསྟོད་པའི་ཡིན་ཙང་སྟོན་པའི་ཆེ་བ་དེ་ཤེས་ཀྱི་འདུག་བ་དེ་ཅེས། ཕྱག་འཚལ་བས་བསོད་ནམས་འཕེལ་འགྲོ་བ་རེད་བ། ཕྱག་འཚལ་བ་དེ་སྒོ་གསུམ་དང་བའི་སྒོ་ནས་ཕྱག་འཚལ་བ་རེད་བ། སྒོ་གསུམ་དང་བའམ་ཡང་ན་དད་པའི་སྒོ་ནས་ལ་ཕྱག་འཚལ་ཡོང་ཙང་ཁོ་བསོད་ནམས་རང་བཞིན་འཕེལ་གྱི་རེད་བ་ད་དེ་རེད། གཅིག་གནས་སྐབས་དགོས་པ་ལ་བག་ཆགས་ཡོང་དུས་གང་ལ་ཨང་ག་རེ་ཕྱག་འཚལ་བས་བསོད་ནམས་འཕེལ་གྱི་རེད། ད་བསོད་ནམས་འཕེལ་བ་བཅོམ་ལྡན་འདས་ཀྱི་ཆེ་བ་ཤེས་ཀྱི་འདུག་བསོད་ནམས་འཕེལ་གྱི་འདུག་ད་དེ་གཉིས་ཚོགས་པའི་སྒོ་ནས་ག་རེ་བྱེད་དགོས་རེད་དམ་པའི་སྤྱོད་པ་དང་མཐུན་པ། ད་དེ་འདྲ་བའི་ག་ཟེར་ན། ཅིག། བསླུ་མེད་ཡིན་ཡག་གི་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་ལ་ཕུན་སུམ་ཚོགས་པ། གསུམ་གྱི་སྒོ་ནས་བསྟོད་ཡོང་དུས་གང་ལ། སྟོན་པའི་ཆེ་བ་དེ་ཤེས་འགྲོ་གི་འདུག་བ། ཨང། དེ་འདྲའི་བསྟོད་པའི་སྒོ་ནས་ཕྱག་འཚལ་ཡོང་དུས་གང་ལ། རང་བཞིན་བསོད་ནམས་འཕེལ་འགྲོ་གི་འདུག་བ། ད་དེ་འདྲའི་བསྟོད་པ་དང། ཨང། ཅིག། ཆེ་བ་ཤེས་པ་དང་བསོད་ནམས་གཉིས་ཚོགས་དེ་ནས། ད། ཅིག། བསྟོད་པ་པོ་རང་ཉིད། ཕྱག་འཚལ་བ་པོ་རང་ཉིད་དམ་པ་སྐྱེས་བུ་ཡིན་པ་དང་དམ་པའི་སྤྱོད་པ་དང་མཐུན་པ་དེ་ཡོང་གི་ཡོད་ཟེར་རེད་བྱས་ཙང་དམ་པའི་སྤྱོད་པ་དང་མཐུན་པ་ཟེར་དུས་གང་ལ་དམ་པ་མཁས་པ་རྣམས་ཀྱིས་རང་ཉིད་ཀྱི་བྱ་བ་གང་འདོད་ཅིག་འཇུག་པ་ན་ཐོག་མར་རང་གི་འདོད་པའི་ལྷ་ལ་ཕྱག་འཚལ་ཏེ་གོ་དམ་པ་རྣམས་ཀྱི་རང་བཞིན་ཆགས་བསྡད་འདུག་བ་དམ་པ་ད་ཅིག་ཅིག་དངོས་འབྲེལ་ད་ཅིག་སྐྱེས་བུ་ཚད་དང་ལྡན་པ་ཞིག་ཡིན་ན་ཁོ་རང་གི་བྱ་བ་གང་འདོད་ཅིག་འཇུག་པ་ན་བྱ་བ་དེ་མ་འཇུག་པའི་གོང་ནས་རང་གི་འདོད་པའི་ལྷ་ལ། ཕྱག་འཚལ་གྱི་རེད་ཟེར་བ་འདོད་པའི་ལྷ་ཟེར་དུས་སོ་སོ་རང་ཉིད་ཀྱི་དཔེ། གཏན་གྱི་སྐྱབས་གནས་སྐྱབས་བཅོལ་ས་དེ་ལ་རང་བཞིན་གྱི་དཔེ་ཕྱག་འཚལ་གྱི་རེད་ཟེར་བ་འདི་རེད་དེ་དམ་པའི་སྤྱོད་པ་མཐུན་ན་འདུག་ཟེར་བྱ། གཉིས་ཀས་དམ་པ་དང་རྗེས་སུ་མཐུན་ཞིང། ཆེ་བ་ཤེས་པས་དེ་ལ་གུས་པས་ན་དེའི་གསུང་རབ་ལ་ཟེར་བ་ད་འདི་དགོས་པ་དེ་རེད་ད་བཅོམ་ལྡན་འདས་ཀྱི་ཆེ་བ། ཅིག། བསྟོད་ནས་ཆེ་བ་ཤེས་ཀྱི་རེད་ཟེར་འདུག་བ། བསྟོད་པའི་སྒོ་ནས་ག་རེ་བྱེད་ཀྱི་འདུག་ཆེ་བ་ཤེས་ཀྱི་འདུག་བ། ཆེ་བ་ཤེས་ན་ག་རེ་དགོས་པ་ག་རེ་བཅོམ་ལྡན་འདས་ཀྱི་ཆེ་བ་ཤེས་པ་ལ་ག་རེ་དགོས་པ་རེད་ཟེར་ན་ད་དགོས་པ་འདི་རེད། ཆེ་བ་ཤེས་པས་དེ་ལ་གུས་འགྲོ་གི་རེད་བ་བཅོམ་ལྡན་འདས་ཀྱི་ཁྱད་ཆོས་དེ་འདྲའི་ཡོད་པ་ཅིག་ཤེས་པས་ན། ཨ་ཅེ། རང་དོན་ཕུན་ཚོགས་གཞན་དོན་ཕུན་ཚོགས་གཞན་དོན་སྒྲུབ་པའི་ཐབས་ཕྲིན་ལས་ཕུན་ཚོགས་དེ་འདྲ་ཞིག་བཅོམ་ལྡན་འདས་ལ་ཡོད་པ་ཤེས་པས་ན་བཅོམ་ལྡན་འདས་ལ་ག་རེ་བྱེད་ཀྱི་རེད། གུས་པ་བསྐྱེད་ཀྱི་རེད། བཅོམ་ལྡན་འདས་ལ་གུས་པ་བསྐྱེད་ནས་ག་རེ་ཁེ་བཟང་ཡོང་རེད་ཟེར་ན། བཅོམ་ལྡན་འདས་གུས་པ་བསྐྱེད་ནས་བཅོམ་ལྡན་འདས་ཀྱི་གསུང་རབ་ལ་ཐོས་བསམ་ཞུགས་ཀྱི་རེད་བ། བཅོམ་ལྡན་འདས་ཀྱི་གསུང་རབ་ལ་ཐོས་བསམ་ཞུགས་ན། རང་ལྟ་ཆུད་ཟོས་པའི་འདོད་པ་ཐར་པ་མྱང་འདས་ཟེར་ཡག་དེ་བཞིན་ཐོབ་ཡག་ཡོད་དུས་བཅོམ་ལྡན་འདས་ཀྱི་གསུང་རབ་དང་པོ་ཐོས་པར་བྱས་དེ་ནས་ག་རེ་བསམ་པར་བྱས་དེ་ནས་བསྒོམས་པས་ཉམས་སུ་བླངས་ནས་མཐར་ཐར་པ་ཟེར་དེ་ཐོབ་ཡག་ཡོད་རེད་བ། ཟེར་ན་གང་ལྟར་འདི་ཡང་ཁྲིད་བྱེད་ཀྱི་འགྲོ་བ། དྲིས་སམ། ཆེ་བ་ཤེས་པས་དེ་ལ་གུས་པས་དེའི་གསུང་ལ་ཐོས་པ་ལ་སོགས་པ་རིམ་གྱིས་འཇུག་པ་དང། བསོད་ནམས་འཕེལ་བས་རྩོམ་པ་མཐར་ཕྱིན་པ་དང། རྩོམ་པ་མཐར་ཕྱིན་པར་སྦྱར་ཏེ་སྦྱར་གྱི་འདུག་བ་དཔེར་ན་བསོད་ནམས་འཕེལ་ཡོང་དུས་གང་ལ། རྩོམ་པ་མཐར་ཕྱིན་པ་ཡོང་གི་རེད། ད་དེ་སྦྱར་ན་ཡོང་གི་འདུག་བ། ད་དེ་བསོད་ནམས་འཕེལ་བས་རྩོམ་པ་མཐར་ཕྱིན་པ་ཡོང་ན་ག་རེ་ཟེར་ན། ད་བསོད་ནམས་རང་བཞིན་འཕེལ་ཡོང་དུས་གང་ལ། སོ་སོའི་བསམ་དོན་ག་རེ་ཡིན་ན་འགྲུབ་ཀྱི་རེད་བ་ད། བསོད་ནམས་ལྡན་པས་མི་ཡི་གསང་བ། ད་མདོ་སྡེ་ལང་ཀར་གཤེགས་པའི་ནང་བྱི་ཁྲེས་དེ་ནང་ལ། བསོད་ནམས་ལྡན་པའི་མི་ཡི་བསམ་པ་རྣམས་ཀྱང་འགྲུབ་གསུངས་ཡོད་རེད་པ། བསོད་ནམས་ཇི་ཙམ་འཕེལ་བ་དེ་ཙམ་གྱིས་སོ་སོའི་འདོད་པ་ག་རེ་ཡིན་ནའང་ཕར་གྲུབ་འགྲོ་ཡ་ཞིག་ཡོད་ཟེར་རེད་ཅེས་ད་ལྟ་མཁས་པ་དག་ཅིག་སློབ་དཔོན་དབྱིག་གཉེན་གྱིས་མཛོད་རྩ་བ་དེ་ཕར་རྩོམ་དུས་སྒང་ལ་དང་པོ་དེ་ནས་རྩོམ་པ་ཆ་ཚང་བའི་མཇུག་ཁྲིད་པོ་རྩོམ་དགོས་བསམ་བསམ་ཐུགས་ལ་བབ་ཡོད་རེད་པ། ཡིན་དུས་ད་བསོད་ནམས་འཕེལ་འགྲོ་དུས་སྒང་ལ་ཐུགས་ལ་བབ་པ་ནང་བཞིན་གྲུབ་འགྲོ་གི་ཡོད་རེད་པ་དེ་རེད་ད། བསོད་ནམས་འཕེལ་བས་རྩོམ་པ་མཐར་ཕྱིན་པ་དང་དམ་པར་ཤེས་ནས་དེའི་བསྟན་བཅོས་ལ་འཇུག་པས་མཐར་མྱང་འདས་ཐོབ་པས་ན་ཐམས་ཅད་ཀྱི་དགོས་པ་ནི་ཐར་པ་ཉིད་ཡིན་པས་ད་གོ་མདོར་བསྡུ་ན། གནས་སྐབས་ཀྱི་དགོས་པ་ལ་བརྟེན་ནས་ད་མཐར་ཐུག་དགོས་པ་གྲུབ་སྟངས་བཤད་ཀྱི་འདུག་བ། གནས་སྐབས་ཀྱི་དགོས་པ་ལ་གཅིག་ལྟོས་པའི་སྒོ་ནས་བཅོམ་ལྡན་འདས་ཀྱི་ཆེ་བ་ཤེས་ཀྱི་རེད། ཆེ་བ་ཤེས་ནས་བཅོམ་ལྡན་འདས་ལ་གུས་པ་སྐྱེ་གི་རེད། གུས་པ་སྐྱེས་ནས་དེ་ལ་ཐོས་སོགས་ཀྱིས་ཞུགས་ཀྱི་རེད། དེ་ལ་ཐོས་སོགས་ཀྱིས་ཞུགས་ནས་རིམ་པ་བཞིན་དུ། ལམ་ཉམས་སུ་བླངས་ནས་ད་རེ་ཐར་པ་ཐོབ་ཀྱི་རེད་ཟེར་དུས་གནས་སྐབས་དགོས་པ་ལ་བརྟེན་ནས་ག་རེ་གྲུབ་ཀྱི་འདུག།

བཅོམ་ལྡན་འདས་བཟང་བའམ་འདི་རྒྱུ་མཚན་དུ་བྱས་པ་མ་ཡིན་པ་དང་པོ་བཅོམ་ལྡན་འདས་ཀྱི་གསུང་རབ་ལ་མར་བརྟག་དཔྱད་བྱས། བཅོམ་ལྡན་འདས་ཀྱི་གསུང་རབ་ལ་བརྟག་དཔྱད་བྱས་ནས་དེའི་དཔེ་ཅིག་བརྗོད་དོན་དེ་མི་སླུ་བ་ཡག་པོ་ཅིག་ཧ་གོ་ནས་ཤེས་ནས་བཅོམ་ལྡན་འདས་ལ་ག་རེ་རེད། ད་དང་བ་སྐྱེ་ཡ་ཅིག་རེད་པ། མ་ཡིན་པ་ད་དང་པོ་བཅོམ་ལྡན་འདས་ལ་དང་བ་བསྐྱེད་དེ་ནས་བཅོམ་ལྡན་འདས་ཀྱི་གསུང་རབ་ལ་ཐོས་བསམ་ཞུགས་སོ་དེ་འདི་གོ་གི་འདུག་དང། ད་ནི་ང་ཚོ་ཅིག་གིས། ད་རྣམ་འགྲེལ་ལེའུ་གཉིས་པའི་ནང་ཡོད་རེད་བ། ཅིག་ག་ཟེར་ན། ཐུབ་པ་ཚད་མར་གྲུབ་ཡོང་དུས་སྒང་ལ་དང་པོ་ག་རེ་ཟེར་ན་བཅོམ་ལྡན་འདས་ཀྱི་ད་ཅིག་བདེན་བཞིའི་གནས་ལུགས་ཕྱིན་ཅི་མ་ལོག་པར་སྟོན་པ་དེ་ཚོའི་རྣམ་གཞག་དེ་ཡག་པོ་ཧ་གོ་ཤེས་ནས་བཅོམ་ལྡན་འདས་ལ་གུས་པར་བྱས་སྟོན་པ་ཚད་མར་སྒྲུབ་དགོས་འདུག་བ། རེད་བ། ཨོ་འདུག་སེ་ཡིན་ཙང་ད་འདི་ཡང་བསམ་སྟངས་གཅིག་ཡོང་གི་འདུག་ད་ང་ཚོ་བྱེས་ཀྱི་བར་དུ་རྡོ་རྗེ་ཡོང་དུས་ཡོང་རོགས་བ། ཨོ་འདུག་སེ་བྱས། ད་འགྲེལ་པ་ལས། ད་འགྲེལ་པ་ལས་སོགས་འགྲེལ་པ་དེ་རང་འགྲེལ་རེད། བསྟན་བཅོས་བྱེད་པར་འདོད་པས་རང་གི་སྟོན་པའི་ཆེ་བ། ཆེ་བའི་བདག་ཉིད་ཤེས་པར་བྱ་བའི་ཕྱིར་དེ་ལ་ཡོན་ཏན།

ཆེ་བའི་བདག་ཉིད་ཤེས། ད་ཆེ་བའི་བདག་ཉིད་ཤེས་པ་ལ་དགོས་པ་ག་རེ་ཡོད་ཟེར་ཟེར་བ། ཆེ་བའི་བདག་ཉིད་ཤེས་ཅི་དགོས་ཤེ་ན། ད་བཅོམ་ལྡན་འདས་ཀྱི་ཆེ་བའི་བདག་ཉིད་ཤེས་པ་ལ་དེ་ནི་དགོས་པ་ག་རེ་ཡོད་ཟེར་ན། དེ་ལ་གུས་པ་བསྐྱེད་པའི་ཕྱིར་ད་ད་ད་ག་རེ་བ། གུས་པ་བསྐྱེད་པ་ལ་དགོས་པ་ག་རེ་ཡོད་ཟེར་ན་གུས་པ་བསྐྱེད་པ་ལ་གུས་པར་བྱེད་དེ་དེའི་གསུང་རབ་ལ་ཉན་པར་བྱ་བའི་ཕྱིར་ད་འདིར་དེ་ལ་གུས་པར་བྱེད་པ་ལ་གུས་པར་བྱེད་དེ་ཉན་པ་ཡང་རིམ་གྱིས་ད་ཐོས་པ་དང་བསམ་པ་དང་བསྒོམ་པ་ལས་བྱུང་བའི་ཤེས་རབ་སྐྱེ་གི་རེད། དེ་སྐྱེས་པ་ཡང་མཐར་ག་ཟེར་ན་ཉོན་མོངས་སྤངས་འགྲོ་གི་རེད། དེ་ཡང་སྡུག་བསྔལ། ཐམས་ཅད་ཉེ་བར་ཞི་བའི་མཚན་ཉིད་མྱ་ངན་ལས་འདས་པ་ཐོབ་པར་བྱ་བའི་ཕྱིར་ཏེ། དགོས་པ་ནི་དེར་ཟད་དོ་ཞེས་བཤད་པའི་ཕྱིར་མཐར་ཐུག་དགོས་པ་ནི་དེར་ཟད་པ་རེད། མཐར་ཐུག་དགོས་པ་ག་རེ་ཟེར་ན་ཐར་པ་མྱང་འདས་དེ་རེད་པ། ཡིན་ནའི་མཐར་ཐུག་དགོས་པ་དེ་གྲུབ་པ་ལ་དང་པོ་གནས་སྐབས་ཀྱི་དགོས་པ་དེ་གོ་དགོས་འདུག་བ། གནས་སྐབས་དགོས་པ་ག་རེ་ཟེར་ན་སྟོན་པ་བཅོམ་ལྡན་འདས་ཆེ་བ་ཤེས་ཡ། ཆེ་བ་ཤེས་ནས་དེ་ལ་གུས་པ་བྱེད་ཡ། དེ་ལ་གུས་ནས་དེའི་གསུང་རབ་ལ་དང་པོ་ཐོས་དེ་ནས་བསམ་དེ་ནས་སྒོམ་པ་གོ་དགོས་འདུག་བ། དེ་འདྲའི་རིམ་པ་བཞིན་དུ་ཨན་ཅིག་ཉམས་སུ་བླངས་པ་དེ་ནས་ད་རེ་ད་ཅིག་མཐར་ཐུག་ཉིང་དུས་ཉིང་དགོས་ད་མྱང་འདས་ཐོབ་འདུག་བ། འོ་དེར་ཟད་དོ་ཞེས་བཤད་པའི་ཕྱིར་རོ། བཀའ་ལ་གུས་ན་ད་དེ་ལ་བརྟེན་པའི་བསྟན་བཅོས་ལ་གུས་པ་ཡང་ཤུགས་ཀྱིས་གྲུབ་སྟེ། དེ་ནི་དེའི་ཚིག་དོན་ཉིད་འཆད་པའི་ཕྱིར་རོ། ད་བཅོམ་ལྡན་འདས་བཀའ་ལ་གུས་པས་ན་དེ་ལ་བརྟེན་པའི་བསྟན་བཅོས་ལ་ཁོ་གུས་པ་དེ་ཤུགས་ཀྱིས་གྲུབ་ཀྱི་རེད་པ། འདི་གསུང་དགོས་ཟེར། བཅོམ་ལྡན་འདས་བཀའ་ལ་གུས་པས་ན་བཀའ་འདིའི་དགོངས་འགྲེལ་བསྟན་བཅོས་གཞན་དག་བཤད་ན་གུས་པ་དེ་རང་ཤུགས་པས་ང་སོང་སོང་ཅིག་གྲུབ་འགྲོ་གི་རེད་གསུང་ངོ་ཟེར། དེ་ནི་དེའི་ཚིག་དོན་ཉིད་འཆད་པའི་ཕྱིར་རོ། ད་དེ་ཡན་ཆད་ག་རེ་ཟེར་ན། མཆོད་བརྗོད་ཀྱི་དགོས་པ་དེ་རེད་རེད་བ། ད་གཅིག་གི་མཆོད་བརྗོད་དགོས་པ་དེ་བྱེད། ད་གཉིས་པ་ག་རེ་ཟེར་ན། བཤད་པར་དམ་བཅའི་དགོས་པ་དེ་རེད། རྩོམ་པ་ག་ཟེར་ན་མཆོད་པར་བརྗོད་ཅིང་བཤད་པར་དམ་བཅའོ་ལགས་ཤེར་བ། ད་མཆོད་པར་བརྗོད་པའི་དགོས་པ་དེ་ལ་གནས་སྐབས་དགོས་པ་མཐར་ཐུག་དགོས་པ་གཉིས་འདུག་ཨ། གནས་སྐབས་ཀྱི་དགོས་པ་ལ་གསུམ་བྱེད། མཐར་ཐུག་དགོས་པ་དེ་ལ་གཅིག་བྱེད། འོ་འདུག་ཟེར། ད་གཉིས་པ་བཤད་པར་དམ་བཅའི་དགོས་པ་དེ་ག་རེ་ཟེར་ན། ད་བཤད་པར་དམ་བཅའ་བ་སོ་དང་སློབ་དཔོན་དབྱིག་གཉེན་གྱིས་མཛོད་དེ་ལྟ་བུ་བར་རྩོམ་གྱི་ཡིན་ཟེར་དེའི་དགོས་པ་དེ་རེད་བ། དེ་རེད་བ་དང་ཚིག་ཚིག་དང་མཛོད་རྩ་བའི་ཚིག་དེ་ག་ཟེར་ན་དོན་བཞིན་སྟོན་པ་དེ་ལ་ཕྱག་འཚལ་ལོ་དེ་ཕྱིན་ཚར་ད་ང་ཚོ་ད་ཆོས་མངོན་མཛོད་ཀྱི་བསྟན་བཅོས་རབ་བཤད་བྱ་འདི་དགོས་པ་དེ་རེད་ཆོས་མངོན་མཛོད་ཀྱི་བསྟན་བཅོས་རབ་བཤད་བྱ་ཟེར་སོང་རྩོམ་པ་དམ་བཅའ་བའི་གཞུང་དེ་རེད་བ་ད་འདིའི་དགོས་པ་དེ་ག་རེ་ཟེར་ན་འདི་ལ་ཡང་གསུངས་ཡོད་རེད་གསུངས་བཞག་ད་རྩོམ་པ་དམ་བཅའ་བའི་དགོས་པ་ལ་ཡང་དགོས་པ་ནི

དམ་པ་མང་པོ་ཁས་འཆེ་མི་བྱ་ཞིང་གལ་ཏེ་དཀའ་བས་ཁས་ནི་བླངས་གྱུར་ན་རྡོ་ལ་རི་མོ་བྲིས་པ་བཞིན་དུ་ཤི་ཡང་གཞན་དུ་མི་འགྱུར། ཨང་དཀར་སངས་ཅིག་གྲུབ་པ་ཡིན་ཟེར་ཡོད་རེད་གང་ལྟར་ཡང་དམ་པ་མཁས་པ་རྣམས་ཀྱིས་སོ་སོའི་ཁས་བླངས་མང་པོ་རྒྱུན་བྱེད་ཀྱི་མ་རེད། གང་ཁས་བླངས་པ་དེ་མཐར་སྐྱེལ་བ་སྒྲུབ་ཡ་དེ་དམ་པའི་རང་བཞིན་རེད། ང་ཚོ་མི་ཕལ་པ་ཡིན་ན་ཁས་ལེན་མང་པོ་ཞིག་བྱེད་ཀྱི་རེད་བ། ཁས་ལེན་མང་པོ་ཞིག་བྱས་འགྲུབ་ཡ་གཅིག་ཡོད་མ་རེད། དབང་དགོས་དུས་ག་ལ་ཅིག་ངས་བཟོ་གི་ཡིན་ངས་ཅིག་བྱེད་ཀྱི་ཡིན་ཟེར་ཁས་ལེན་ཞུ་གི་རེད་ཡིན་ན་སྒྲུབ་དུས་འདི་ན་ནི་སྣ་གཅིག་གྲུབ་མ་ཐུབ་ཡ་དེ་འདྲ་ཡོང་གི་འདུག་དེ་ང་ཚོ་ཅིག་ཕལ་པའི་རང་བཞིན་ཡིན་ཟེར་རེད་ད་སྐྱེས་བུ་དམ་པ་རྣམས་ཀྱིས་གང་ཁས་བླངས་པ་དེ་ཁྱེད་རང་ཁས་ལེན་མང་པོ་བྱེད་ཀྱི་ཡོད་ཟེར་མ་རེད་དང་པོ་ཁས་ལེན་ཐུབ་མིན་བརྟག་དཔྱད་བྱེད་ང་ཚོ་མོ་སུ་འདའ་ཞེ་ས་མ་ཞུ་ནས་ངས་འཇོན་གི་འདུག་འཇོན་མི་འདུག་བརྟག་དཔྱད་བྱེད་འཇོན་གི་འདུག་ཟེར་ན་ཁས་ལེན་བྱེད་ཨ་འདི་ཁས་ལེན་བླངས་ཚར་བའི་རྗེས་ལ་མཐའ་འཁྱོལ་བ་བྱེད་དམ་པའི་རང་ཚུགས་རེད་ཞིག་འདུག་བྱས་ཙང་འདི་རེད་ད། བྱས་ཙང་རྩོམ་པ་རྩོམ་པ་དམ་བཅའ་བ་ལ་བརྟེན་ནས་མཐར་ཕྱིན་ཏེ། ཁོ་དེ་ནི་རྩོམ་པ་པོ་གང་ཟག་ཁོ་རང་ག་རེ་ཡིན་པའི་ཕྱིར་སྐྱེས་བུ་དམ་པའམ་ཡང་ན་མཁས་པ་གང་ཟག་མཁས་པ་ཡིན་པའི་ཕྱིར་མཁས་པའི་གང་ཟག་ཡིན་པའི་ཕྱིར་ཁྱབ་སྟེ་མཁས་པའི་གང་ཟག་ལ་བྱ་བ་གང་ཞིག་ཁས་བླངས་ནས་མཐར་མ་ཕྱིན་པ་ཅིག་ཡོང་གི་མ་རེད། འོ་ད་སྲིད་ཏང་གི་རེ་བ། འོ་ན་ད་བསྡུས་གྲྭའི་རྩོམ་འཕྲོ་ཟེར་བ་དེ་འདྲའི་ད་ག་ནང་བཞིན་ཡོང་གི་རེད། དྲང་ངེས་རྩོམ་འཕྲོ་ཟེར་བ་དེ་འདྲའི་ཡོང་འགྲོ་བ་འདི་ག་རེ་བྱས་རེད། ཨ། ཡོང་གི་འདུག་བ། ད་ནི་དྲང་ངེས་ང་ཚོ་དེ་རྩོམ་འཕྲོ་ཡོང་གི་འདུག་བ། བསྡུས་གྲྭའི་རྩོམ་འཕྲོ་དེ་ཨ་རྩོམ་ཐག་མ་ཆོད་པ་སོགས་རེད་འདུག་བ་འཕྲོ་ལྷག་འདུག་བ། ད་ནང་བཞིན་དྲང་ངེས་ཀྱི་ལ་འཕྲོ་དེ་ནས་ཡོང་དྲང་ངེས། ད་དུས་ནས་མང་པོ་ལྷག་དེ་ངེས་དུས་ནས་ཡོང་འདི་ག་བྱེད་ཟེར་བས་ད་གང་ལྟར་ཡང། ཁོ་རང་འགྲོ་སྟངས་འདུག་ཟེར་རེད་བཞག། ཇི་སྐད་དུ་གཞན་དོན་བརྩེ་བ་ཅན་རྣམས། ཨ་སྲོག་ཕྱིར་ཡང་རང་གི་ནུས་པ་ལྷོད་པར་མི་བྱེད་དེ་སྐྱེས་བུ་དམ་པ་ཁུར་ལྕི་ཁུར་བ་དག་ཉམ་ངའི་ལམ་དུ་ནམ་ཡང་འདོར་མི་བྱེད་སྐྱེས་བུ་དམ་པ་ནི་རང་གིས་ཁུར་ལྕི་ཁུར་ཚར་དུས་གང་ལ་འདི་ནམ་ཡང་དཔེ་ཞིག་ཉམ་ང་བའི་ལམ་དུ་བཏང་གི་མ་རེད་ངེས་པར་དུ་དེ་སྒྲུབ་ཐུབ་པ་བྱེད་ཀྱི་རེད་ཟེར་ཡག་བཟོ་རེད་ད་ཚིག་འདི་ཡག་པོ་འདུག་ག་གང་ད་འདི་སྐབས་དང་པོ་ན་བགྲང་བྱས་ཏེ་ང་ཚོ་འདི་སྐབས་དུ་ཡོད་ད་ད་ཉིན་དུས་ཞེ་གསུམ་ཁ་ཐོར་པོ་ཞིག་ཡོད་དྲན་སོང་ག་སང་དང་པོ་མང་པོ་ཁས་འཆེ་མི་བྱ་ཞིང་གལ་ཏེ་དཀའ་བའི་ཁས་ནི་བླངས་གྱུར་ན་རྡོ་ལ་རི་མོ་བྲིས་པ་བཞིན་དུ་ཤི་ཡང་གཞན་དུ་མི་འགྱུར་ཨང་ཅིག་བསྒྲུབས་པ་ཡིན་ཟེར་ཚིག་ད་མཐའ་མ་ཡག་པོ་བྲིས་མི་འདུག་འོ་འདི་དོན་དག་ཆེན་པོ་རེད་ཞེས་གསུངས་པ་ལྟ་བུའོ་ད་འདི་ག་ཟེར་ན།

ད་མ་བསྟན་ཡོད་འདུག་ག་གར་བསྟན་བསྟན་བཅོས་མཚན་དང་བཅས་པ་བསྟན་གྱི་འདུག་བ། ཆོས་མངོན་མཛོད་ཀྱི་བསྟན་བཅོས་རབ་བཤད་བྱ་ཟེར་དུས་ང་ལ། བསྟན་བཅོས་ཀྱི་མཚན་ག་རེ་རེད་ཆོས་མངོན་པའི་མཛོད་རེད་བ། ཆོས་མངོན་པའི་མཛོད་ཀྱི་དཔེ་དོན་དེ་ངས་བཤད་ཀྱི་ཡིན་ཟེར་དུས་ང་ལ། དེའི་མཚན་དང། དཔེ་ཅིག་ང་ཚོ། ཅིག་ཨ་མཆོག་གོ་ཡོང་འདུག་ག་ཨང་ད་དཔེ་གཞུང་འདིའི་ནང་ལོགས་ལ་མངོན་པའི་དཔེ་ཅིག་གཞི་ལམ་འབྲས་བུའི་རྣམ་གཞག་དེ་བསྟན་དགོས་ཡོད་ས་རེད་བསམ་བསམ་ཅིག། ཅིག་ཁོ་རང་བློ་ལ་ཤར་ན་ཁོ་དེ་འཇུག་ཡག་གི་རྐྱེན་ཅིག་དགོས་ཟེར་བ་ཅིག་རེད། ད་ང་ཚོ་བརྗོད་བྱ་དེ་རོབ་ཙམ་ཁོ་སླེབས་ཀྱི་འདུག་བ། ངས་ཅིག་བཤད་ཀྱི་ཡིན་ལབ་ན། ལམ་སང་འཇུག་གི་མ་རེད་བ། ད་དཔེ་བརྗོད་བྱ་ཁོ་རང་དཔེ་ཅིག་མཐུན་པའི་ཆ་ཅིག་མ་རྩོམ་པ་དམ་བཅའ་བའི་གཞུང་བྱས་ཙང། ཨན་སུ་ལུ་གོ་བས་ན་ཨ། ད་གཞུང་དེ་ན་འདི་འདྲ་ཅིག་གསུང་གི་ཡོད་ས་རེད་འདི་འདྲ་ཅིག་གསུང་གི་ཡོད་ས་རེད་ད་དེ་བེད་ཅིག། ཅིག་ངེས་པར་དུ་ལྟ་དགོས་ཡག་ཆགས་འདུག་དེ་དཔེ་ཅིག་ངེས་པར་ཐོས་བསམ་བྱེད་དགོས་ཡག་ཆགས་འདུག་བསམ་ཁོ་དེ་གཞུང་ལ་འཇུག་ཡག་གི་རྐྱེན་ཅིག་འདུག་བ། ས། འདི་གསུངས་འདུག། གང་ཟེར་ན། ཞེས་འདིའི་དགོས་པ་འདི་ག་ཚོད་ན་ད་དེ་ཞེས་འདིའི་དགོས་པ་ཁྱང་ཚོ་སྦྱར་ཡོད་ཚོད་མ་ཁྱོད་ཚོ་ཡིག་འབྲུ་འདུག་མི་འདུག་འདུག་འདི་རེད་པ་ཞེས་འདོན་ནི་རེད་པ་བསྟན་བཅོས་ཀྱི་མཚན་དང་བཅས་ཏེ་བསྟན་པས་འཇུག་གོ་ངོ་ཞེས་པའོ་ཨོ་དེ་རེད་ད་དེ་ཧ་གོ་སོང་ད་བསྟན་བཅོས་ཀྱི་མཚན་ན་བསྟན་ཟེར་བསྟན་བཅོས་མཚན་ན་བསྟན་ཡང་རྩོམ་པ་དམ་བཅའི་གཞུང་དེ་ཤོད་ཟེར་ན། ཆོས་མངོན་མཛོད་ཀྱི་བསྟན་བཅོས་རབ་བཤད་བྱ་རྩ་བ་འདི་རེད་ད་ཚིག་གོ་རིམ་ནང་འདུག་བ་ཆོས་མངོན་པའི་མཛོད་ཀྱི་བསྟན་བཅོས་འདི་ངས་བཤད་ཀྱི་ཡིན། ཨོ་དེ་རེད། ཡག་དེ་ཞེས་ད་དེ་ཡིན་ཚེ་ག་རེ་ཟེར་ན་འོ་ལགས་སོ། དགོས་པ་དེ་རེད་ཤག་ད་གཉིས་པ་བསྡུས་དོན་དེ་རེད་བ་ད་བསྡུས་དོན་སྟབས་བདེ་བོ་རེད་ཤག། ཨ། བསྡུས་པའི་དོན་ནི་ཟེར་ཚིགས་བཅད་འདི་ད་ཚིགས་བཅད་འདི་ཟེར་དུས་ང་ལ་གང་ཞིག་ཀུན་ལ་མུན་པ་གཏན་བཅོམ་ཞིང་ཞེས་པ་ནས་ཆོས་མངོན་མཛོད་ཀྱི་བསྟན་བཅོས་རབ་བཤད་བྱ་དེ་ཡན་ཆད་འགྲོ་བ་རེད་ད་ཚིགས་བཅད་འདིས། ནམ་རྒྱུན་ང་ཚོ་ཚིགས་བཅད་ཟེར་དུས་ང་ལ། ཚིག་རྐང་བཞི་ཞིག་ལ་ཚིགས་བཅད་རེ་རེ་རྩི་གི་འདུག་བ།

ནི་ཆོས་མངོན་མཛོད་ཀྱི་བསྟན་བཅོས་རབ་བཤད་བྱ་ཟེར་དུས་ང་བཤད་པར་དམ་བཅའ་གཉིས་བསྟན་པ་ཡིན་ནོ་གཟིགས་བྱེད་དེ། ད་ནམ་རྒྱུན་ང་ཚོས་གཞུང་མང་པོ་ཆེ་དེ་དག་དགོས་དོན། བསྡུས་དོན་ཚིག་དོན་དགོས་དོན་ཟེར་དུས་ང་ནི་ད་བཤད་པར་དམ་བཅའ་བྱས་ན་རེད་ད་ནི་མཆོད་བརྗོད་ནི་ཁོ་རང་གི་དགོས་པ་མདོར་བསྡུས་ཅིག་མ་བསྟན་ཡག་དེར་དགོས་དོན་ཟེར། བསྡུས་དོན་ཟེར་དུས་ང་ལ་ཚིག་འགྲེལ་མ་བརྒྱབ་བྱས། ད་དེ་ནང་ལ་དོན་དག་རྡོག་རྡོག་རེད་འདི་བསྟན་བཞག་རེད་ཟེར་བསྟན་བཞག་དུས་ང་ལ་ཁོ་བསྡུས་དོན་རེད། ད་གསུམ་པ་ཚིག་དོན་ཟེར་དུས་ང་ལ་ཚིག་གི་འབྲུ་རེ་རེ་མནན་ནས། དཔེར་ན་གང་ཞིག་ཟེར་ན་འདི་རེད། ཀུན་ཟེར་ན་འདི་རེད། མུན་པ་ཟེར་ན་འདི་རེད། བཅོམ་ཟེར་ན་འདི་རེད་ཚིག་རེ་རེ་མང་དུ་བྱེད་དཔྱད་དེར་ག་རེ་རེད་ཚིག་དོན་རེད་དེ་ང་ཚོ་མང་པོ་ཡོང་གི་འདུག་གཞུང་མང་པོ་ཡོང་གི་འདུག་དགོས་དོན་ཟེར་དུས་ང་ལ་ཚིགས་བཅད་ཀྱི་དོན་དག་སྤྲད་དགོས་བ་མ་རེད། ཨ་ནི་དོན་གཅིག་གཅིག་ཁོ་རང་འགྲེལ་བཤད་ཆ་ཚང་རྒྱག་དགོས་བ་མ་རེད། དེ་ནང་ལ་ག་རེ་ཟེར་ན། གཅིག། དགོས་པ་ངོ་སྤྲོད་ཅིག་ཅིག་རེད་ཟེར་ཡག་ཟེར་ད་མི་ང་མཆོད་པ་བརྗོད་དགོས་པ་འདི་རེད་རྩོམ་པ་དམ་བཅའ་དགོས་པ་འདི་རེད་དེ་ཙམ་བསྟན་ཕྱིར་དགོས་དོན་ཟེར་གི་རེད་བ། བསྡུས་དོན་ཟེར་དུས་བ་ལ་ཚིག་འགྲེལ་རྒྱ་ཚང་མ་རྒྱག་པའི་ནི་དོན་དག་ཆ་ཚང་བསྡུས་བསྟན་བྱས་བོད་འདི་བཏང་སོང། དེ་འདྲའི་ཚིགས་བཅད་འདི་ཕྱག་འཚལ་བའི་སྔོན་དུ་བསྟོད་པ་རེད། དག་ན་ཤིན་ཨན་ཅིག་ག་རེ་ཟེར་ན་རྩོམ་པ་དམ་བཅའ་བ་རེད་ཟེར་དུས་དོན་དག་ཏོག་ཏོག་ཉར་བསྟན་བཞག་སོང་མིན་ཚིག་གི་འབྲུ་རེ་རེ་གཉེར་གྱི་མི་འདུག་བ་དེ་ལ་ག་རེ་རེད་བསྡུས་དོན་ཟེར། ད་ཚིག་དོན་ཟེར་དུས་ག་རེ་རེད་ཚིག་གི་འབྲུ་རེ་རེ་གཉེར་ནས་ད། གང་ཞིག་ད་གང་ཟེར་ན་འདི་རེད་ཨན་ཞིག་དག་ན་ཞིང་ཀུན་ཟེར་ན་འདི་རེད་མུན་པ་ཟེར་ན་འདི་རེད་གཏན་བཅོམ་ཟེར་ན་འདི་རེད་ཚིག་འགྲེལ་རྒྱག་ཡག་དེ་ལ་ག་རེ་ཚིག་དོན་ཟེར་འདི་མང་པོ་འབྱུང་གི་འདུག་བ་ང་ཚོ་འོ་དུ་ཟེར་ཞག་ད་གསུམ་པ་ཚིག་དོན་རེད་ཞག་ད་འདི་མ་ཏི་ལོ་ཞག་ཞིག་ག་ས་ང་ཚོ་འདི་པ་ཆེན་སོང་ད་ཚིག་དོན་ད་ཚིག་དོན་ཟེར་དེ་བ་ལ་རྩ་བ་གོ་གོ་རེད་ཚིག་དོན་བྱེད་པ་ལ་ཚིག་འབྲུ་གཉེར་ཟེར་ཚིག་ཚིག་གཅིག་གོ་བར་བ། ཚིག་འགྲེལ་རྒྱག་ཟེར་ཚིག་གཅིག་གོ། ཚིག་འགྲེལ་གྱི་ཚིག་ཚིག་དེ་ང་ཚོ་རྩོམ་པ་དམ་བཅའ་དང་མཆོད་མཆོད་པར་བརྗོད་པ་རྩོམ་པ་དམ་བཅའ་གཞུང་ཆ་ཚང་ཤོ་ལོ་ཀ་གཅིག་མ་གཏོགས་ཡོད་མ་རེད་བ་ད་དེ་ང་ཚོ་མ་སྐྱོར་བས་ན། གང་ཞིག་ཀུན་ལ་མུན་པ་གཏན་བཅོམ་ཞིང་འཁོར་བའི་འདམ་ལས་འགྲོ་བ་དྲངས་མཛད་པ། དོན་བཞིན་སྟོན་པ་དེ་ལ་ཕྱག་འཚལ་ཏེ་ཆོས་མངོན་མཛོད་ཀྱི་བསྟན་བཅོས་རབ་བཤད་བྱ། དང་པོ་ག་རེ་ཟེར་ན་གང་ཞིག་ཀུན་ལ་མུན་པ་གཏན་བཅོམ་ཞིང་འཁོར་བའི་འདམ་ལས་འགྲོ་བ་དྲངས་མཛད་པ་དོན་བཞིན་སྟོན་པ། དེ་ཡན་ཆད་ག་རེ་ཟེར་ན་བསྟོད་པ་བྱས། ཕྱག་འཚལ་ལོ་ཟེར་དུས་བ་ལ་མཆོད་པ་བརྗོད་པ་ཟེར་ནས་ཕྱག་འཚལ་བ་བཅས་བྱས། ཆོས་མངོན་མཛོད་ཀྱི་བསྟན་བཅོས་རབ་བཤད་བྱ་ཟེར་དུས་རྩོམ་པ་དམ་བཅའ་བ་འདི་རེད། ད་དང་པོ་བསྟོད་ཡོང་དུས་ག་ལ་བསྟོད་དང་ག་འདྲ་ཅིག་བསྟོད་དགོས་བ་རེད་ཟེར་ན། བཅོམ་ལྡན་འདས་ལ། ཕུན་སུམ་ཚོགས་པ་གསུམ་མངའ་བའི་སྒོ་ནས་བསྟོད་པ་རེད། ད་ང་ཚོ་བསྟོད་ར་བཏང་བསྟོད་དུས་ང་ལ་ཁོའི་ཁྱད་ཆོས་བརྗོད་ནས་བསྟོད་ར་བཏང་དགོས་རེད་པ། མི་གཅིག་བསྟོད་ར་བཏང་ཡོང་དུས་ང་ལ་ཁོའི་ཁྱད་ཆོས་བརྗོད་ནས་བསྟོད་ར་བཏང་དགོས་རེད་མ་གཏོགས་ཁོའི་བའི་སྐྱོན་བརྗོད་ནས་བསྟོད་ར་བཏང་ཡོད་མ་རེད་པ། ཁྱེད་རང་ལ་འདོད་འདོད་འདུག་ཨ་ཁྱེད་རང་གཟུགས་པོ་ཞེ་པོ་ཡག་པོ་འདུག་ཨ་ཨ་ནི་ཁྱེད་རང་བའི་སྐད་ཡག་པོ་འདུག་ཨ་ཁྱེད་རང་བའི་ཅིག་གཉོམ་ཆུང་འདུག་ཨ་ཁྱེད་རང་ཡོན་ཏན་ཡག་པོ་འདུག་ཨ་ཁོའི་ཡོན་ཏན་བརྗོད་ནས་བསྟོད་ར་མ་གཏོགས་ཡོན་ཏན་མ་བརྗོད་བྱས་ད་ཁྱོད་སྤྱོད་པ་ངན་པོ་འདུག་ཨ་ཁྱོད་སྤྱོད་པ་ངན་པ་འདི་བསྟོད་ར་འགྲོ་གི་མ་རེད་འདི་སྨད་ར་ཆགས་འགྲོ་བ་བསྟོད་པའི་ལྡོག་ཕྱོགས་ཆགས་འགྲོ་གི་རེད་པ་འདི་ནང་བཞིན་རེད། བཅོམ་ལྡན་འདས་ལ་ཕུན་སུམ་ཚོགས་པ་གསུམ་མངའ་བ། མངའ་བའི་སྒོ་ནས་བཅོམ་ལྡན་འདས་ལ་བསྟོད་ར་གཏོང་གི་འདུག་ག། ད་ཕུན་སུམ་ཚོགས་པ་གསུམ་ག་རེ་ཟེར་ན། རང་དོན་ཕུན་ཚོགས། གཞན་དོན་ཕུན་ཚོགས། གཞན་དོན་སྒྲུབ་པའི་ཐབས་ཕྲིན་ལས་ཕུན་ཚོགས། ད་འདི་རྩ་བ་དུ་མ་སྦྱར་ན། གང་ཞིག་ཀུན་ལ་མུན་པ་གཏན་བཅོམ་ཞེས་སྐབས་སུ་རང་དོན་ཕུན་ཚོགས་བསྟན་གྱི་རེད། དེ་ཡང་རང་དོན་ཕུན་ཚོགས་དེ་ལ་རྟོགས་པ་ཕུན་ཚོགས་དང་སྤངས་པ་ཕུན་ཚོགས་གཉིས་ཡོད་པའི་ནང་དེ་ནས་སྤངས་པ་ཕུན་ཚོགས་དངོས་སུ་བསྟན་ནས་རྟོགས་པ་ཕུན་ཚོགས་ཤུགས་ཀྱིས་བསྟན་པ་རེད་གསུངས་རེད། དང་གང་རྟོག་པའི་དྲ་བ་རྣམ་བསལ་ཅིང་འདྲ་པོ་འདྲ་པོ་ཆགས་འགྲོ་བ་རྟོག་པའི་དྲ་བ་རྣམ་བསལ་ཅིང་ཞེས་པའི་སྐབས་སུ། ཨན་ཅིག་གིས། སྤངས་པ་ཕུན་ཚོགས་དངོས་སུ་བསྟན་ནས་རྟོགས་པ་ཕུན་ཚོགས་ཤུགས་ལ་བསྟན། བསྟན་དང་ཞོར་བ། འོ་དེ་རེད། དེ་གཅིག་པ་གཅིག་པ་ཆགས་འགྲོ་གི་འདུག་ད་གཉིས་པ་ག་རེ་ཟེར་ན་གཞན་དོན་ཕུན་ཚོགས་ག་རེ་ཟེར་ན། ཨན་ཅིག་གིས། འཁོར་བའི་འདམ་ལས་འགྲོ་བ་དྲངས་མཛད་པ་ཟེར་དུས་ལ་གཞན་དོན་ཕུན་ཚོགས་བསྟན་པ་རེད། རེད་བ།

ད་ཚིག་ཆེན་མདོ་རྒྱུད་འདུག་ད་དེ་ང་ཚིག་ཕྲད་མང་རྒྱས་པ་ནས་ནས་ལེགས་རེད་པ། ད་གསུམ་པ་ཚིག་ཚིག་དོན་ལ། ད་ལེགས་འདུག་བ་ད་ང་ཚོ་ཡིག་ཆུང་འདི་ཀློག་མ་གོ་ཅིག་ཡིན་ད་འདི་ཀློག་ནའང་མང་པོ་འགྲོ་ཤག་རེད། ཨ་ཚིག་དོན་ལ། གང་ཞིག་ནི་སྤྱིའི་སྒྲ་ཡིན་ཡང། ད་གང་ཞིག་སྤྱིའི་སྒྲ་ཡིན་པ་ཅེས། ད། ཁྱད་པར་གྱི་སྒྲ་སྦྱར་བས་སངས་རྒྱས་བཅོམ་ལྡན་འདས་སུ་བཤད་དེ། ད་ཅི་ལྟར་གང་ཞིག་སྤྱིའི་སྒྲ་ཡིན་པ་རེད། ཡིན་ནའི་ད་སྤྱི་སྒྲ་བྱེ་བྲག་ལ་འཇུག་པའི་སྐབས་མང་པོ་ཡོད་རེད། ད་སྤྱི་སྒྲ་བྱེ་བྲག་ལ་འཇུག་སྐབས་མང་པོ་ཡོད་པའི་ནང་ནས་ཅི་ལྟར་སྤྱི་སྒྲ་བྱེ་བྲག་ལ་འཇུག་པའི་སྐབས་ག་ཚད་ཡོད་རེད་ཟེར་ན། སྐབས་བཞི་དུ་བྱ་གི་འདུག་བ། ག་རེ་ཟེར་ན་ད་འདི་ག་རེ་ཟེར་ན་བྱེ་བྲག་ལ་འཇུག་པའི་ཨ་ནི་གཅིག་རྒྱུའི་སྐབས་ཀྱིས་འཇུག་དང། དེ་ནང་བཞིན་ཤུགས་ཀྱིས་འཇུག་དང། དེ་ནང་བཞིན་རྟེན་འབྲེལ་གྱིས་འཇུག་དང། དེ་ནང་བཞིན་ག་རེ་ཟེར་ན་ཁྱད་པར་གྱི་སྒྲས་འཇུག་དང། ད་ང་ཚོ་སྡོམ་དེ་རང་ཚོ་འདི་ན་འདུག་བ་ཡིག་ཆུང་ན་འདུག་བ། བྱེ་བྲག་ལ་འཇུག་པའི་འཇུག་པ་ནི་རྒྱུའི་སྐབས་དང་ཟེར་གཅིག་བྱ་བ་རེད། ཤུགས་ཟེར་གཅིག་བྱ། རྟེན་འབྲེལ་ཟེར་གཅིག་བྱ། དེ་ནང་བཞིན་ཁྱད་པར་གྱི་སྒྲ་ཟེར་གཅིག་བྱ། ད་སྡོམ་ན་ག་འདྲས་ལབ་བ་རེད་རྒྱུ་སྐབས་ཤུགས་དང་ལྡན་འབྲས་ཁྱད་པར་བཞིས། སྡོམ་ཡོད་ན་རྒྱུ་སྐབས་ཤུགས་དང་རྟེན་འབྲེལ་ཁྱད་པར་བཞིས་ཟེར་བ་ད་རང་ཚོ་སྡོམ་ཡོད་ན། ཞེས་སོང་ཐུམ་ར་སོང་ལས་ཚེ་རིང་མཛོད་སྡོམ་སྦྱང་ས་མིན་འགྲོ་སོང་ས་རེད་ད།

ད་ལྟ་འདི་སྐབས་འདི་གང་གི་ད་ཅི་གང་ཞིག་ཟེར་སྤྱི་སྒྲ་དེ་ཁྱད་པར་ལ་འཇུག་སྟངས་འཇུག་སྟངས་ཁ་སང་སྤྱི་སྒྲ་བྱེ་བྲག་ལ་འཇུག་སྟངས་འཇུག་ཚུལ་བཞི་འདུག་ཨ། སྤྱི་སྒྲ་བྱེ་བྲག་འཇུག་ཚུལ་བཞིའི་ནང་ད་ག་རེའི་སྒོ་ནས་འཇུག་རེད་ཟེར་ན་ཁྱད་པར་གྱི་སྒྲ་ཡི་སྒོ་ནས་འཇུག་པ་རེད་གསུངས་བཞག་འདུག་ཨ། སྤྱི་སྒྲ་ཡིན་ཀྱང་ཁྱད་པར་གྱི་སྒྲ་སྦྱར་བས། ད་ཁྱད་པར་གྱི་སྒྲ་ཡི་སྒོ་ནས་འཇུག་པས་ན་ཁྱད་པར་གྱི་སྒྲ་དེ་ཞོག་ཟེར་ན། ཀུན་ལ་མུན་པ་གཏན་བཅོམ་ཞེས་ཚིག་འདི་རེད་ད་ཁྱད་པར་གྱི་སྒྲ་འདི་རེད། རེད་བ། གང་ཞིག་ཟེར་ད་སྤྱིའི་སྒྲ་རེད་བ། སྤྱིའི་སྒྲ་ཡིན་ནའི་འདི། སྤྱིའི་སྒྲ་བྱེ་བྲག་ལ་འཇུག་པའི་སྐབས་བཞི་ཡོད་པས་སྤྱིའི་སྒྲ་བྱེ་བྲག་ལ་འཇུག་ཚུལ། བྱེ་བྲག་ལ་འཇུག་ཚུལ་བཞི་ཡོད་རེད། བཞི་ཡོད་པའི་ནང་ནས། སྐབས་འདིའི་སྤྱིའི་སྒྲ་འདི་ག་པར་འཇུག་རེད་ཟེར་ན་ཁྱད་པར། བྱེ་བྲག་ལ་འཇུག་ཚུལ་བཞི་ཡོད་པའི་ནང་ག་རེའི་དབང་གིས་འཇུག་རེད་ཟེར་ན། ཁྱད་པར་གྱི་སྒྲ་ཡི་སྒོ་ནས་འཇུག་གི་རེད། ད་ཁྱད་པར་གྱི་སྒྲ་ཡི་སྒོ་ནས་འཇུག་པ་མ་ཡིན་པ་དང་ཁྱད་པར་གྱི་སྒྲ་ཡི་སྒོ་ནས་འཇུག་ཟེར་ཁྱད་པར་གྱི་སྒྲ་དེ་ཀ་ཞོག་ཟེར་ན། ཀུན་ལ་མུན་པ་གཏན་བཅོམ་ཞེས་པའི་ཚིག་འདི་རེད། ད་དེ་འདྲ་བའི་ཀུན་ལ་མུན་པ་གཏན་བཅོམ་ཞེས་པའི་ཚིག་འདི་ཁྱད་པར་གྱི་ཚིག་ཡིན་ན་ག་རེ་ཟེར་ན་དེ་འདྲ་བའི་ད་ཅིག་ཉོན་མོངས་དང་ཉོན་མོངས་དང་ཉོན་མོངས་ཅན་མ་ཡིན་པའི་སྒྲིབ་པ་ཨ་ཅིག་ཀུན་གཏན་དུ་བཅོམ་པ་དེ་སངས་རྒྱས་བཅོམ་ལྡན་འདས་ཁོ་ན་མ་གཏོགས་ཉན་ཐོས་དང་རང་རྒྱལ་དེ་ཚོ་ལ་ཡོད་མ་རེད། མེད་པ་ཡིན་ཙང་ཁྱད་པར་གྱི་སྒྲ་ཚིག་འདི་རེད།

རྣམས་ཀྱི་ནང་ནས། ཁ་དོག་དཀར་ཤམ་གོས་དཀར་མོ་གྱོན་པ་གང་ཡིན་པ་དེ་ཁྲིད་ལ་ཤོག་ཨོ་ཞེས་པ་ན་ནི་བྲམ་ཟེ་མང་པོ་ཡོད་གྱུར་པ་དེ་རྣམས་ནས་ཀྱང་ཨ་ཅིག། ཁ་དོག་དཀར་ཤམ། ཨ་ནི་གོས་དཀར་པོ་གྱོན་ཏེ་ཀྱེ་ད་དོ་དེ་ན་དུག་ལོག་བྱས་ན་དཀར་པོ་རྐྱང་རྐྱང་གྱོན་བསྡད་མཁན་བྲམ་ཟེ་དེ་ཁྲིད་ཤོག་ལབ་པ་ཡིན་ན་དེ་བྲམ་ཟེ་ལྷས་བྱིན་མ་གཏོགས་ཡོད་སྲིད་མ་རེད་བྲམ་ཟེ་གཞན་དང་གཞན། སྟོད་དཀར་པོ་གྱོན་སྨད་དམར་པོ་གྱོན་འདི་པོ་དེ་ཡང་སྟོད་ནག་པོ་གྱོན་གོས་དེ་འདྲ་འདྲ་མི་འདྲ་གྱོན་བསྡད་མཁན་དེ་མིན་ཡོད་སྲིད་པ། བྲམ་ཟེ་ལྷས་བྱིན་ཟེར་ཡ་དེ་ཁོ་རང་བཞིན་ཁོ་རང་གོས་ཀྱི་ཆ་ནས་གོས་ཁྱད་པར་དེ་དོན་འདི་ཡང་བཞིན་དགོས་སྲིད་རེད། ཇི་ལྟར་ད་དེ་བྲམ་ཟེ་ལྷ་སྐྱིད། ད་གོས་གོས་དཀར་ཤམ་གོན་པའི་ད་གང་ས་བྲམ་ཟེ་དེ་ཁྲིད་ཤོག་ལབ་པས་ན་དེ་བྲམ་ཟེ་ལྷ་སྐྱིད་མ་གཏོགས་གཞན་སུ་གཅིག་གོ་ཐུབ་མ་རེད་མོ་ཀོང་དེ་འདྲའི་སྒྲ་དེ་ག་རེ་ཁྱད་པར་གྱི་སྒྲ་རེད་འདུག་བ་དཔེ་དེ་ནང་བཞིན་རེད། ཀུན་ལ་མུན་པ་གཏན་བཅོམ་ཞེས་པའི་སྒྲ་དེ་ཁྱད་པར་གྱི་སྒྲ་ཡིན་ཏེ། དེ། བཅོམ་ལྡན་འདས་མ་གཏོགས་པའི་གཞན་ཉན་ཐོས་དང་རང་རྒྱལ་དགྲ་བཅོམ་པ་ལ་ད་དུ་སུ་གོ་ཐུབ་མི་འདུག་བ་འོ་དེ་གསུང་དགོས་རེད། ཡ། བྲམ་ཟེ་ལྷ་སྐྱིད་ཁོ་ན་གོ་བ་ལྟ་བུའོ། ད་དེ་ཉིད་ཀྱི་ཕྱིར་འགྲེལ་པ་ལས་ད་རྒྱུ་མཚན་དེའི་ཕྱིར་འགྲེལ་པ་ལས་གང་ཞིག་ཅེས་བྱ་བ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་དབང་དུ་བྱས་ནས་སྨྲས་པའོ་སྨྲས་པའོ་ཞེས་འབྱུང་ངོ། ཞེས་རྒྱལ་པོའི་སྲས་འཆད་དོ་སློབ་དཔོན་རྒྱལ་པོའི་སྲས་འཆད་བྱ། ད་འདི་ལ་རྩོད་པ་ཡོང་གི་རང་འགྲེལ་ནང་དེ་རྩོད་པ་ཡོང་གི་རེད་ག་རེ་ཟེར་ན། གང་ཞིག་ཅེས་བྱ་བ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་དབང་དུ་བྱས་ནས་གསུངས་པ་རེད་གསུངས་འདུག་བ། ད་འདི་ན་སངས་རྒྱས་བཅོམ་ལྡན་འདས་ཞེས་པའི་ཚིག་འདི་ལ་ཟློས་སྐྱོན་ཡོང་གི་འདུག་ཁ་ཅིག་རྩོད་པོ་ཅིག་ཁོས་རང་འགྲེལ་ནང། སངས་རྒྱས་ཞེས་པའི་སྒྲ་དང་བཅོམ་ལྡན་འདས་ཞེས་སྒྲ་གཉིས་སྨོས་ཀྱི་འདུག་བ་འདི་ཟློས་སྐྱོན་ཡོང་རེད་སངས་རྒྱས་དང་བཅོམ་ལྡན་འདས་གཉིས་ལ་ཁྱད་པར་ཡོད་མ་རེད་བ། མེད་པས་ན་སངས་རྒྱས་དང་བཅོམ་ལྡན་འདས་གཉིས་སྨོས་པ་ལ་ཟློས་སྐྱོན་ཡོད་པ་དང་གཉིས་ཀ་ག་རེ་ཟེར་ན་ད་ནི་དོན་གཅིག་མིང་གི་རྣམ་གྲངས་ཡིན་པས་ཞེས་ཟེར་བྱས་རྩོད་ཞིག། དེ་ལ་དེ་མ་རང་དེ་ལན་རྒྱག་སྟངས་གཉིས་ཡོང་རེད་ཨང་ཅིག་རང་ལུགས་ད་རང་ལུགས་ཟེར་ནས་མི་འདུག་ཅིག་ལན་རྒྱག་སྟངས་རིམ་པ་གཉིས་ཡོང་རེད་རང་ལུགས་དང་ད་ཅིག་ཨང་ཨ་འདུལ་བའི་ག་རེ་ཟེར་ན་ཅིག་བྱེ་བྲག་ཅིག་མཁས་པ་དེ་ཚོའི་ལན་རྒྱག་སྟངས་ག་རེ་ཟེར་ན་ཅིག་ལན་རྒྱག་སྟངས་གཉིས་ཡོང་འདུག་ད་རང་ལུགས་ལན་ག་རེ་སྐྱེལ་ཟེར་ན་སངས་རྒྱས་དང་བཅོམ་ལྡན་འདས་ཞེས་ཚིག་གཉིས་སྨོས་པའི་ཉེས་སྐྱོན་ཡོད་མ་རེད་མེད་དེ་དེ་འདྲ་བའི་ཚིག་གཉིས་སྨོས་པ་ནི་སངས་རྒྱས་བཅོམ་ལྡན་འདས་ལ་ག་རེ་ཟེར་ན་ཨང་ཅིག་ག་རེ་ཟེར་ན་མ་གུས་པ་སྤང་བའི་ཆེད་དུ་རེད། ང་ཚོ་མི་ཅིག་ན་ཅིག་མི་རྒན་པོ་ཅིག་མི་ཆེ་བ་ཆེན་པོ་རེ་ཅིག་ན་ཁོ་མིང་རྐྱང་པ་དེ་སྨོས་མི་འདུག་དེ་ཅིག་ལ་ཡིན་ན་འདྲ་ཡང་ཅིག་ཟུར་ཚིག་ཅིག་ཡང་རྒྱག་གི་འདུག་དེ་ག་རེ་ཟེར་ན་མ་གུས་པ་སྤང་བའི་ཆེད་དུ་རེད་ཟེར་དེ་གསུངས་རེད་ད་རང་ལུགས་ལན་རྒྱག་དུས་གང་ལ་སངས་རྒྱས་དང་བཅོམ་ལྡན་འདས་ཁྱད་པར་ཡོད་མ་རེད་ཡིན་ན་སངས་རྒྱས་རྐྱང་པ་སྨོས་བཞག་ན་ཁོ་མ་གུས་པ་འགྲོ་ཤེས་སངས་རྒྱས་བཅོམ་ལྡན་འདས་ཚིག་གཉིས་སྦྱར་ཡོང་དུས་གང་ལ་ཁོ་ཅིག་བཅོམ་ལྡན་འདས་ལ་ག་མ་གུས་པ་བ་སྤང་ཡག་ཤེས་དགོས་པ་ཡོད་རེད་དེ་མེད་དགོས་པ་ཡོད་པ་ཡིན་ཙང།

ད་འདུལ་འཛིན་དེའི་མུ་བཞི་རྩི་བའི་ཕྱོགས་རེད་གང་པོའི་གཞུང་ལས། ཅེས་ནི་ད་མངོན་པ་དེ་ཚོས་ག་རེ་ཟེར་ན། སངས་རྒྱས་ཞེས་བྱ་བ་ནི་ཉེ་བའི་ཚིག་གིས་སྨོས་པ་ནི་ཉན་ཐོས་དང་རང་སངས་རྒྱས། ཉན་ཐོས་དང་རང་སངས་རྒྱས་ཐམས་ཅད་ལ་འཇུག་པས། མདོར་བསྡུས་ན་གསུང་རབ་ལས་བཤད་པའི་སངས་རྒྱས་ཞེས་པའི་སྒྲ་འདི་ཉན་ཐོས་ལ་འཇུག་གི་རང་རྒྱལ་ལ་འཇུག་གི་སངས་རྒྱས་ལ་འཇུག་གི་རེད། འདི་ན་གསུང་རབ་བཤད་པའི་སངས་རྒྱས་ལ་སངས་རྒྱས་ཡིན་པས་ཁྱབ་པ་མེད་པས་ན་ད་དེའི་ཚིག་ཟུར་ག་རེ་རེད། སངས་རྒྱས་བཅོམ་ལྡན་འདས་ཟེར་དུ་བྱས་བཞག་རེད་འདི་བྱས་ཙ་ན་ཟློས་སྐྱོན་ཡོད་མ་རེད་ཟེར་དུ་ལབ་བཤད་ད། ད་མདོར་བསྡུས་ན་གསུང་རབ་བཤད་པའི་སངས་རྒྱས་དང། བཅོམ་ལྡན་འདས་གཉིས་ལ་སངས་རྒྱས་གསུང་རབ་ལ་བཤད་པའི་སངས་རྒྱས་དང་སངས་རྒྱས་བཅོམ་ལྡན་འདས་གཉིས་ལ་མུ་བཞི་ད་དེ་མུ་བཞི་དེ་སྡོམ་ནང་དུ་བྱས་བཞག་རེད་ཁྱེད་རང་ཚོ་ད་ང་ཚོ་ལས་ཀྱི་བ་ཨོ་དུ་ས་ལན་རྒྱག་སྟངས་གཉིས་ཡོང་གི་རེད་ད་དེ་ཡང་སུ་རང་འགྲེལ་གྱི་ད་ཅིག་གཞུང་མ་བཀོད་འདི་ལ་རྩོད་པ་ཡོང་ད་དེ་རང་འགྲེལ་གཞུང་རེད་དུ་བ་རྒྱལ་པོའི་སྲས་འཆད་དོ་སློབ་དཔོན་གང་སྤེལ་ནི་ད་དེ་སློབ་དཔོན་གང་སྤེལ་ག་རེ་འཆད་པ་རེད་ཟེར་ན་གང་ཞིག་སྤྱི་སྒྲ་དེ། འདི་ནི་ཆོས་མངོན་པ་འཆད་པའི་སྐབས་ཡིན་ལ། ད་འདི་ནས་བཟུང་སྐབས་འདི་སྐབས་སུ་ཆོས་མངོན་པ་འཆད་པའི་སྐབས་ཡིན་ཙང་འདི་འཆད་ན་མངོན་པ་འདི་འཆད་ན། སངས་རྒྱས་ལས་གཞན་ལ་བསྟོད་པ་མི་བྱེད་པས་སྐབས་ཀྱི་སྟོབས་ཀྱིས་སྤྱི་སྒྲ་བྱེ་བྲག་ལ་འཇུག་པ་རེད་ད། སྤྱི་སྒྲ་བྱེ་བྲག་འཇུག་ཚུལ་བཞི་ནང་ནས་སྐབས་སྟོབས་ཀྱིས་འཇུག་པ་དེ་རེད་ལབ་འདུག་ག། སྐབས་སྟོབས་ཀྱིས་འཇུག་སྟངས་ག་རེ་ཟེར་ན་འདི་ཆོས་མངོན་པ་འཆད་པའི་སྐབས་རེད་འདུག་ག། ཆོས་མངོན་པ་འཆད་པའི་སྐབས་སུ་བསྟོད་ཕྱག་མཛད་ཡོང་དུས་གང་ལ་བཅོམ་ལྡན་འདས་མ་གཏོགས་གཞན་ལ་བསྟོད་ཕྱག་མཛད་ཀྱི་མ་རེད། དེ་མེད་པའི་ཡིན་ཙང་གང་ཞེས་པའི་སྒྲ་དེ་བཅོམ་ལྡན་འདས་ཀྱི་རང་བཞིན་གོ་འགྲོ་བ་རེད་སྐབས་སྟོབས་ཀྱིས་གོ་འགྲོ་བ་རེད། དེ་ག་རེ་ཟེར་ན་ཆོས་མངོན་པ་དེ་དང་ཤེས་བྱའི་རྣམ་གྲངས་མང་པོ་ཞིག་འཆད་པའི་སྐབས་ཡིན་ཙང་ཤེས་བྱའི་རྣམ་གྲངས་ཆ་ཚང་ཐུགས་སུ་ཆུད་མཁན་དེ་ག་རེ་མ་གཏོགས་ཡོད་མ་རེད། སངས་རྒྱས་མ་གཏོགས་ཡོད་མ་རེད་ད་བྱས་ཙང་འདིས་བསྟོད་ཕྱག་མཛད་ཡོང་དུས་གང་ལ་སངས་རྒྱས་མ་གཏོགས་གཞན་ལ་བསྟོད་ཕྱག་མཛད་ཡག་ཡོད་མ་རེད་བྱས་ཙང་དང་པོ་དེ་ནས་གང་ཞེས་པའི་སྒྲ་དེ་སྐབས་སྟོབས་ཀྱིས་ད་བཅོམ་ལྡན་འདས་ལ་གོ་འགྲོ་བ་རེད་དེ་རེད་བཞག་ད་འདི་སུའི་རེད་སློབ་དཔོན་གང་སྤེལ་གྱི་གསུང་སྟངས་ཅིག་རེད།

བེའུ་དང་མི་ལྡན་པ་དོགས་སེ་བ་ཅད་བཞག་འདུག་ཨོ་ཏི་སི་ཅི་དང་དེ་འདྲའི་ཚིག་དེ་དེ་ཚོ་ན་ལྡན་བྲལ་གྱི་སྟོབས་ཀྱིས་འཇུག་པ་རེད་བེའུ་དང་བཅས་པའི་དྲུས་མ་འོན་ཅིག་ཞེས་བྱ་བ་ལྟ་བུ་ལྡན་བྲལ་གྱི་སྟོབས་ཀྱིས་བྱེ་བྲག་ལ་འཇུག་པ་གཉིས་ཀ་ཡིན་པར་འཆད་མོད་ཀྱི་ད་མདོར་བསྡུས་ན་སློབ་དཔོན་གང་སྤེལ་གྱིས་སྐབས་འདིའི་སྤྱིའི་སྒྲ་དེ་སྐབས་སྟོབས་ཀྱིས་འཇུག་པ་དང་ལྡན་བྲལ་གྱིས་འཇུག་པ་གཉིས་ཀ་རེད་ལབ་བཤད་རེད་ལབ་བ། སྐབས་སྟོབས་ཀྱིས་འཇུག་པ་དེ་སྐབས་དེ་ཆོས་མངོན་པ་འཆད་པའི་སྐབས་ཡིན་ཙང་བཅོམ་ལྡན་འདས་མ་གཏོགས་གཞན་ལ་མཆོད་པར་བརྗོད་ས་འགྲོ་ས་ཡོད་པ་མ་རེད། དེ་རྗེས་གཉིས་པ་ལྡན་བྲལ་གྱི་སྟོབས་ཀྱིས་འཇུག་པ་དེ། བེའུ་དང་ལྡན་པའི་ག་ཟེར་ན། དྲུས་མ་ཁྲིད་ཅིག་ཟེར་དུས་ལ་བེའུ་དང་མི་ལྡན་པ་བཅད་ཀྱི་འདུག་དེ་ཚོས་ན་ད་འདི་ག་ཟེར་ན་ལྡན་བྲལ་ལས་འཇུག་གི་རེད་ལབ་བཤད་རེད། དེ་གཉིས་ཀ་རེད་ད་དེ་ཡན་ཆད་ག་ཟེར་སློབ་དཔོན་གང་སྤེལ་གྱིས་བཤད་པ་དེ་བྱས་ད་རང་ལུགས་དེ་ཕར་བཀག་གི་འདུག་བཀག་ཡོང་དུས་ག་འདྲ་བཀག་གི་འདུག་ཟེར་ན། གཉིས་ཀ་འཆད་མོད་ཀྱི་དེ་ཡན་ཆད་ག་ཟེར་ན་གང་སྤེལ་གྱི་འདོད་པ་དེ་བྱས། འོན་ཀྱང་ད་དེ་ནས་མ་རང་ལུགས་ཀ་འོན་ཀྱང་སྐབས་ཀྱི་སྟོབས་ཀྱིས་མ་ཡིན་ཏེ་དེ་སྐབས་སྟོབས་ཀྱིས་འཇུག་པ་དེ་མ་རེད་ད། མ་ཡིན་པའི་རྒྱུ་མཚན་ག་ཟེར་ན་སྐབས་སྟོབས་ཀྱིས་འཇུག་པ་ལ་ཁྱད་པར་གྱི་ཚིག་དང་མ་འབྲེལ་བ་ཞིག་དགོས་པའི་ཕྱིར་དོམ་འདི་རྒྱབ་བཤད་མདོར་བསྡུ་ན་སྐབས་སྟོབས་ཀྱིས་འཇུག་པ་ཡིན་ན་ག་རེ་རེད་ཁྱད་པར་གྱི་ཚིག་དང་མ་འབྲེལ་བ་ཞིག་དགོས་པ་གང་ཞིག་སྐབས་དེའི་གང་གང་ཞིག་ཞེས་པའི་སྒྲ་དེ་ག་རེ་རེད་ཁྱད་པར་གྱི་ཚིག་དང་འབྲེལ་བའི་ཕྱིར་ཏེ། ཨ་ཀུན་ལ་མུན་པ་གཏན་བཅོམ་པ་ཞེས་པའི་སྒྲ་དང་ཚིག་དང་འབྲེལ་བའི་ཕྱིར་ལབ་རེད། ད་འདི་རེད་ད་འདི་ད་བསམ་བློ་བཏང་རྒྱུ་ཡོད་རེད་ད་སྐབས་སྟོབས་ཀྱིས་འཇུག་ན་ཁྱད་པར་གྱི་ཚིག་དང་འབྲེལ་མ་འབྲེལ་བས་ཁྱབ་མ་ཁྱབ་དགོངས་པ་ཞིག་བཏང་ཡག་ཆོག་རེད་ད་དེ་ནས་སེན་དྷ་ལ་སོགས་པ་འོན་ཞེས་པ་ལྟ་བུ་ཁྱད་པར་གྱི་ག་ཟེ་རེད་སྒྲ་མེད་པའི་རྩོམ་པ་ཡིན་ན་འདི་ནས་ཁྱད་པར་གྱི་སྒྲ་སྦྱར་བའི་ཕྱིར་ད་མདོར་བསྡུས་ན་ག་རེ་རེད་ད་སི་ད་སུ་སི་ཏི་ཞེ་རག་ཞེ་རག་ཧ་གོ་གི་མ་རེད་གང་ལྟར་ཡིན།

ཁྱད་པར་གྱི་སྒྲ་དང་འབྲེལ་ཏེ། ཀུན་ལ་མུན་པ་གཏན་བཅོམ་ཞེས་པའི་ཚིག་དང་འབྲེལ་བའི་ཕྱིར་ཁྱབ་སྟེ་དེ་ཁྱད་པར་གྱི་སྒྲ་ཡིན་པའི་ཕྱིར་རོ། འདིར་ད་ལྟར་དེ་ཚོ་དོན་ལ་སློབ་དཔོན་གང་སྤེལ་གྱི་གསུང་ཚུལ་གཉིས་ཡོད་ཡོད་བཀོད་པའི་ནང་དེ་ནས་སྐབས་སྟོབས་ཀྱིས་འཇུག་པ་དེ་འཇུག་གི་མ་རེད་ཟེར་བཀག་སོང་ད་ག་རེ་ཡིན་ནས་ལྡན་བྲལ་གྱི་འཇུག་པ་དེ་ལྡན་བྲལ་གྱི་ག་རེ་ཟེར་ན་འཇུག་པ་དེ་བཀག་མ་སོང་ད་འདི་འཇུག་གི་རེད་མདོག་མདོག་ཡིན་ཟེར་རེད་རང་ལུགས་རེད་པ་ད་མ་བཀག་དུས་གང་ལྟར་འཇུག་གི་རེད་རེད་ཡིན་གྱི་རེད་པ་ད་གང་ཞིག་ཀུན་ལ་མུན་པ་གཏན་བཅོམ་ཞིང་ཟེར་དོན་ལ་ད་མུན་པ་གཏན་བཅོམ་པའི་གང་ཟག་མ་ཡིན་པ་གཅིག་ལ་སངས་རྒྱས་གོ་བ་མ་རེད། ད་དེ་མུན་པ་གཏན་ནས་བཅོམ་པ་ཅིག་མ་གཏོགས་དེ་ལ་མ་བཅོམ་པ་དེ་ཁོ་རང་ཤི། ལྡན་བྲལ་དང་ལྡན་བྲལ་གྱི་སྒྲ་འདི་ཆགས་འདུག་བ་བེའུ་དང་མི་ལྡན་པས། བ་དེ་སོགས་ཁོ་ཁྲིད་དུ་མ་ཁྲིད་མ་རེད་པ་ད་བེའུ་དང་ལྡན་པའི་དྲུས་མ་ཁྲིད་ཟེར་དུས་ལ། དེ་འདྲ་བོ་ཅིག་ཡིན་པས་སྐབས་སྟོབས་ཀྱི་ལྡན་བྲལ་གྱི་འཇུག་པ་དེ་རེད་ཟེར་བའི་འོས་ཟེར་རེད། ད་ཨོ་ཟེར། ད་གང་ཞིག་ཞེས་པའི་སྒྲ་དེ་ཚིག་འདི་འདྲ་ཞིག་ཀྱང་སོང།

འཇུག་པ་དེ་གོ་རུང་བཀའ་སྲུང་མ་དང་གཙོ་བོ་རབ་ཏུ་དགའ་ཚང་ན་སྐབས་སྟོབས་ཀྱིས་འཇུག་པ་དང་ལྡན་བྲལ་གྱིས་འཇུག་པ་གཉིས་ཀར་སྐབས་སྟོབས་ཀྱིས་འཇུག་དེ་སྐབས་དེ་ཆོས་མངོན་པར་བྱེད་པའི་སྐབས་ཡིན་པས་ཁྱབ་ཀྱི་ཆོས་མངོན་པར་བྱེད་པའི་སྐབས་དེ་བཅོམ་ལྡན་འདས་ལ་མཆོད་པར་བྱ་བ་དེ་གོ་བྱེད་ཀྱི་མི་མོས་ཀ་ཞེས་མཆོད་པར་བྱེད་དགོས་པ་དེ་གོ་རང་བཞིན་ཆ་དེ་རེད་དུ་བྱས་དེ་ནས་ལྡན་བྲལ་གྱིས་འཇུག་པ་ཡང་རེད་ག་རེ་ཟེར་ན་བེའུ་དང་དགའ་ཚང་ནས་བེའུ་དང། ལྡན་པའི་དྲུས་མ་ཁྲིད་སྲིད་དོ་ང་ལ་ཁོ་བེའུ་དང་མི་ལྡན་པའི་དྲུས་མ་རང་བཞིན་གྱིས་བར། བཀག་ཡོད་དོ་ཞེ་ན་དེ་དང་མི་འབྲེལ་བ། བེའུ་དང་མི་ལྡན་པ་དེ་བཀག་ཡོད་དོ་ཞེ་ན་ལྡན་བྲལ་གྱི་སྟོབས་ཀྱིས་འཇུག་པ་རེད་དེ་ལ་ད་རང་ལུགས་གར་བཀག་སོང་སྐབས་སྟོབས་ཀྱིས་འཇུག་པ་མ་རེད་མ་ཡིན་ཏེ། སྐབས་སྟོབས་ཀྱིས་འཇུག་པ་ནི་ཁྱད་པར་གྱི་སྒྲ་དང་མ་འབྲེལ་བར་གོ་བ་བཀག་འདི་ཁྱད་པར་གྱི་སྒྲ་དང་འབྲེལ་བས་ཞེས་དེ་རེད་ད་རང་ལུགས་གར་གི་སྐོར་སྦྱར་རེད། ཁྱད་པར་གྱི་སྒྲ་ཡི་སྒོ་ནས་སྤྱི་སྒྲ་བྱེ་བྲག་ལ་འཇུག་ཚུལ་བཞི། ཡོད་པའི་ནང་དེ་ནས་ཁྱད་པར་གྱི་སྒྲ་ཡི་སྒོ་ནས་འཇུག་པ་རེད་དེ་དོན་སྡོམ་རྒྱག་རེད། ཡང་དེ་བཞིན་ད་གང་ཞིག་ཀུན་ལ་མུན་པ་གང་ཞིག་གང་ཞིག་ཅེས་ཚིག་འདི་རེད་ད་ད་གང་ཞིག་ཚིག་འདི་འདི་བར་ཡོང་རེ་ད་ད་ད་ཀུན་ལ་ཞེས་སྒྲ་འདི་འུ་དུ་བ་ད་ཀུན་ལ་ཞེས་པ་ནི་སྐྱེ་མཆེད་བཅུ་གཉིས་ཏེ་མདོ་ལས་བྲམ་ཟེ་ཐམས་ཅད་ཅེས་བྱ་བ་ནི་སྐྱེ་མཆེད་བཅུ་གཉིས་ཀྱི་ཇི་སྙེད་པ་ཡིན་ཞེས་ད་སྐྱེ་མཆེད་བཅུ་གཉིས་སུ་ཆོས་ཐམས་ཅད་རབ་བྱུང་ཁྲིགས་རེ་སྐྱེ་མཆེད་བཅུ་གཉིས་ཀྱིས་མ་འདུས་པའི་ཆོས་ཡོད་མ་རེད་པ་རེད་པ། སྐྱེ་མཆེད་བཅུ་གཉིས་ཀྱིས་མ་འདུས་པའི་ཆོས་ཡོད་མ་རེད་ཅེ་ན། སྐྱེ་མཆེད་བཅུ་གཉིས་སུ་དང་ཀུན་ལ་སུ་དང་བ་ལ་བ་རྒྱ་ཆེ་ལས་ཆོས་ཐམས་ཅད་དེ་ནས་ཚུར་འདུས་ན་སྐྱེ་མཆེད་བཅུ་གཉིས་ན་འདུས་ཤེས་པ་ཀུན་ལ་ཞེས་བྱ་བ་སྐྱེ་མཆེད་བཅུ་གཉིས་དེས་ད་འདོད་དོ་ན་སྐྱེ་མཆེད་བཅུ་གཉིས་རེད་མདོ་ལས་བྲམ་ཟེ་ཐམས་ཅད་ཅེས་བྱ་བ་ནི་སྐྱེ་མཆེད་བཅུ་གཉིས་ཀྱི་ཇི་སྙེད་པ་ཡིན་ནོ་ཞེས་གསུངས་པའི་ཕྱིར་རོ། གང་ཞིག་ཀུན་ད་མུན་པ་གཏན་བཅོམ་ད་མུན་པ་གཏན་བཅོམ་ད་མུན་པ་དེ་ལ་གཉིས་ཡོད་རེད་པ། ཐ་བས་ཅི་འདས་བྱ་བ་མི་འགྲོ། ཡང་མང་པོ་ཡང་ཉོམ་འགྲོ་རུ་འདི་ཅི་འོ་དུ་ད་དེ་ན་དོགས་གཅོད་མང་པོ་ཡོང་གི་རེད་བེ་ན་སྤྱི་གང་གི་སྒྲ་དེ་བྱེ་བྲག་འཇུག་ཚུལ་བཞི་ཡོད་ན་ནས་ཨང་ཅིག་རྒྱུ་ག་ས་ན་ཨང་ཅིག་རྒྱུའི་སྐབས་དང་ཤུགས་དང་ལྡན་བྲལ་དང་དེ་ནང་བཞིན་ཁྱད་པར་གྱི་སྒྲ་བཞི་ཡིས་འཇུག་རེད་ཡང་ན་གཅིག་འཇུག་མ་འཇུག་རེད་ད་ང་ཚ་ཡིན་དོགས་གཅོད་ཡོང་ཤོག་རུ་བ་དུ་ཅི་སེ་ཏན་ན་གསུང་རྒྱུ་དེ་འདྲུ་ཡང་དེ་དེ་མི་འདྲ་བ་ཡོང་རུ་འདི་ཅི་དེ་ནང་བཞིན་ད

ད་དེ་ནས་མ་ག་རེ་ཟེར་ན་སྤངས་རྟོགས་ཕུན་ཚོགས་རང་གི་དོན། ད་སྤངས་པ་ཕུན་ཚོགས་རྟོགས་པ་ཕུན་ཚོགས་རང་རང་དོན་བྱེད། འགྲོ་བ་དྲངས་པ་གཞན་གྱི་དོན། ད་འདི་ལེགས་འགྲོ་བ་དྲངས་པ་གཞན་གྱི་དོན་སུ་ལ་ལ་ག་རེ་ཟེར་ན་འཁོར་བའི་འདམ་ལས་འགྲོ་བ་དྲངས་མཛད་པ་དེ་གཞན་དོན་ཕུན་ཚོགས་བྱ་བ། ད་དེ་ང་བཏགས་སའི་དོན་ཡོད་ལེགས་རེད་ད་གང་ན་ཡང་དངོས་ལ་མ་བསྡོམས་ལོ་ཞེས་འགྲོ་བ་དྲངས་པ་གཞན་གྱི་དོན། ད་ཆོས་སྟོན་ཕྲིན་ལས་ཕུན་ཚོགས་ཏེ་ཆོས་སྟོན་དེ་ཨང་གཅིག་གཞན་དོན་སྒྲུབ་པའི་ཐབས་ཕྲིན་ལས་ཕུན་ཚོགས་དེ་རེད་བ་ཆོས་སྟོན་ཕྲིན་ལས་ཕུན་ཚོགས་ཏེ་སུ་ལ་ལ་གང་ཞིག་ཀུན་ལ་མུན་པ་གཏན་བཅོམ་འཁོར་བའི་འདམ་ལས་འགྲོ་བ་དྲངས་དེ་ཕྱིན་ཚར་སོང། འདི་དང་གཉིས་པའི་ཁྱད་པར་དཔྱད་ད་ང་ཚོས་དཔྱད་རྒྱུ་ག་རེ་ཟེར་ན། གཞན་དོན་འཕྲིན་ལས། གཞན་དོན་སྒྲུབ་པའི་ཐབས་འཕྲིན་ལས་ཕུན་ཚོགས་དང་གཞན་དོན་ཕུན་ཚོགས་གཉིས་ལ་དཔྱད་སླ་བར་འདི་དང་གསུམ་འདི་དེ་ག་རེ་རེད། ཨ་ནི་ག་རེ་ཟེར་ན། གཞན་དོན་སྒྲུབ་པའི་ཐབས་འཕྲིན་ལས་ཕུན་ཚོགས་འདི་རེད་པ། ད་གཞན་དོན་ཕུན་ཚོགས་དང། གཞན་དོན་སྒྲུབ་པའི་ཐབས་འཕྲིན་ཚོགས་གཉིས་ལ་དཔྱད་ད་ང་ཚོ་བྱེད་ལྟ་སྐོར་བ་དཔྱད་རྒྱུ་ག་རེ་འདུག་བ་མི་འདུག་ཧོ་འདི་དཔྱད་འདི་རེད། ད་འདི་དང། ད་དཔྱད། ད་འདི་དང་གཉིས་པའི་ཁྱད་པར་ད་སངས་རྒྱས་བཅོམ་ལྡན་འདས་ཞེས་པ་དངོས་མིང། ད་སངས་རྒྱས་བཅོམ་ལྡན་འདས་ཞེས་རང་འགྲེལ་ཚིག་འདི་རེད་འདུག་བ།

བསེ་རུ་ཟེར་བ་ལ་བསེ་རུ་རང་རྒྱལ་ལྟ་བུ་གསུང་རབ་བཤད་པའི་སངས་རྒྱས་རེད་དེ་གསུང་རབ་བཤད་པའི་ག་རེ་མ་རེད་བཅོམ་ལྡན་འདས་མ་རེད། རྒྱུན་མཐའི་སེམས་དཔའ་ཟེར་བ་ལ་སྐྱེ་བ་གཅིག་ཐོགས་པའི་བྱང་ཆུབ་སེམས་དཔའ་དེ་གསུང་རབ་བཤད་པའི་བཅོམ་ལྡན་འདས་རེད་དེ་གསུང་རབ་བཤད་པའི་སངས་རྒྱས་མ་རེད། ད་གསུང་རབ་བཤད་པའི་བཅོམ་ལྡན་འདས་ཟེར་བ་ལ། ཨ་ནི་ཞིག་གིས། ལེགས་པའི་ཡོན་ཏན་དྲུག་དང་ལྡན་པ་དེ་ལ་བཅོམ་ལྡན་འདས་ཟེར་གྱི་འདུག་གསུང་རབ་བཤད་པའི་ལེགས་པའི་ཡོན་ཏན་དྲུག་དང་ལྡན་པ་ནམ་རྒྱུན་ང་ཚོས་བཅོམ་ལྡན་འདས་ཟེར་གྱི་འདུག་ག་བཅོམ་ཟེར་གྱི་འདུག་ག་བདུད་བཞི་བཅོམ་པ་སྐད་ཅིག་རེད་བ་ལྡན་ནས་ཟེར་གྱི་འདུག་ག་ན་ལེགས་པའི་ཡོན་ཏན་དྲུག་དང་ལྡན་པའི་ཆ་ནས་བཅོམ་ལྡན་འདས་ཟེར་གྱི་འདུག་པ། ཇི་ལྟར་ལྟ། སྐྱེ་བ་གཅིག་ཐོགས་པའི་བྱང་ཆུབ་སེམས་དཔའ་ལྟ་བུ་གསུང་རབ་བཤད་པའི་ག་རེ་རེད་བཅོམ་ལྡན་འདས་རེད་ཡིན་ཏེ། ལེགས་པ་གང་ཟག་ལེགས་པ་གང་ཟག། ལེགས་པ་དྲུག་དང་ལྡན་པའི་གང་ཟག་ཡིན་པའི་ཕྱིར། གང་ཟེར་ན། ལེགས་པ་དྲུག་དང་བཅས་པ་ལྟར་ལེགས་པ་དྲུག་དེ། འདི་རེད། གང་ཟེར་ན། དབང་ཕྱུག་ཕུན་སུམ་ཚོགས་པ། དབང་ཕྱུག་ཕུན་སུམ་ཚོགས་པ། གཟུགས་ཕུན་སུམ་ཚོགས་པ། དཔལ་ཕུན་སུམ་ཚོགས་པ། གྲགས་པ་ཕུན་སུམ་ཚོགས་པ། བརྩོན་འགྲུས་ཕུན་སུམ་ཚོགས་པ། ཡེ་ཤེས་ཕུན་སུམ་ཚོགས་པ། དེ་དྲུག་པོ་དེ་རེད། དེ་ལྡན་པའི་གང་ཟག་ཡིན་ཙང་ཁོ་ག་རེ་ཟེར་བཅོམ་ལྡན་འདས་ལབ་ཤེར་དེ་བྱས། ད་དེ་སྡོམ་ན་ལེགས་འདུག་ཨ། འདུལ་བ་རྣམ་ཤེས་ཀྱི། འདུལ་བ་རྣམ་ཤེས་ཀྱི་ད་ག་ཟེར་ན། འདོད་མཁན་མེད་པའི་ལན་དུ་བྱ་རེད། གང་ཟེར་གསུང་རབ་བཤད་པའི་སངས་རྒྱས་དང་བཅོམ་ལྡན་འདས་གཉིས་ལ་མུ་བཞི་ཡོད་རེད། བསེ་རུ་ལྟ་བུའི་རང་རྒྱལ་ལྟ་བུ་གསུང་རབ་བཤད་པའི་སངས་རྒྱས་རེད་གསུང་རབ་བཤད་པའི་བཅོམ་ལྡན་འདས་མ་རེད། རྒྱུན་མཐའི་སེམས་དཔའ་ཟེར་སྐྱེ་བ་གཅིག་ཐོགས་བྱང་ཆུབ་སེམས་དཔའ་ལྟ་བུ་དེ་གསུང་རབ་བཤད་པའི་ག་རེ་རེད་བཅོམ་ལྡན་འདས་རེད་དེ་གསུང་རབ་བཤད་པའི་སངས་རྒྱས་མ་རེད། ད་གཉིས་ཀ་ཡིན་མཁན་དེ་ལ་བཅོམ་ལྡན་འདས་ཤཱཀྱ་ཐུབ་པ་གཉིས་ཀ་མ་ཡིན་པ་ལས་དག་རེད། རིམ་དག་ཕྱིར་མུན་པ་བཅོམ་ཚུལ་ཨའི་མཐའ་དཔྱད་ད་འདི་སླེབས་རྒྱུ་རེད་ང་ཚོ་ད་གང་ཞིག་ཀུན་ལ་མུན་པ་ཟེར་ནས་མར་སླེབས་ལ། འོ་དེ་ཟེར་ཞེས།